གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས། འདི་ག་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ཏི་སི་ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཅུ་གཉིས་པ་རྒྱལ་ཟླ་བའི་ཚེས་པ་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་བཅུ་བདུན་རེས་གཟའ་ལྷག་པའི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་དེ་བཞིན་སྒྲོལ་མ་ལྷ་མོ་ལགས་ཀྱིས་འགོ་ཁྲིད་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་གཉིས་ནས། ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བྲག་འགོ་རྫོང་ནང་གི་ལྷ་སྐུ་གཏོར་བཤིག་དང་བོད་པའི་སློབ་གྲྭ་ཁག་སྒོ་བརྒྱབ་ཏུ་འཇུག་མཁན་རྒྱ་ནག་དམར་ཤོག་ཚོགས་པའི་དྲུང་ཆེ་ཟུར་པ་ཝང་ཏུང་ཧྲིན་ཤི་སྐྱོན་བྱུང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་ཨེ་ཤི་ཡའི་ནང་པའི་ཞི་བདེ་ལྷན་ཚོགས་ཐེངས་བཅུ་གཉིས་པའི་ཐོག་རྒྱ་གར་གྱི་སྲིད་འཛིན་གཞོན་པ་ཆེད་ཕེབས་ཀྱིས་ཞི་བདེ་དང་བྱམས་བརྩེ་གོང་འཕེལ་གཏོང་དགོས་སྐོར་གསུངས་པའི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་ཤེས་ཡོན་སློབ་གསོའི་ལེ་ཚན་དང་དེ་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང་མཇུག་ཏུ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ་བོད་ཀྱི་བྲག་འགོ་རྫོང་ནང་གི་ལྷ་སྐུ་གཏོར་བཤིག་དང་བོད་པའི་སློབ་གྲྭ་ཁག་སྒོ་བརྒྱབ་ཏུ་འཇུག་མཁན་རྒྱ་ནག་དམར་ཤོག་ཚོགས་པའི་དྲུང་ཆེ་ཟུར་པ་ཝང་ཏུང་ཧྲིན་ཤི་སྐྱོན་བྱུང་བའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་བཅུ་དྲུག་ཉིན་བྲག་འགོ་རྫོང་གི་རྫོང་དཔོན་དང་དམར་ཤོག་དྲུང་ཆེན་ཟུར་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ཡུལ་དེའི་ལྷ་སྐུ་དང་སློབ་གྲྭ་གཏོར་བཤིག་གཏོང་མཁན་གཏེ་བོ་ཝང་ཏུང་ཧྲིན་ཟེར་བ་རྒྱ་ནག་ཁྲེང་ཏུའུ་གྲོང་ཁྱེར་ཝུའུ་ཧོ་རྫོང་གི་སྣ་འཛོམས་ཚོང་གཉེར་ཁང་ཞིག་གི་ཐོག་བརྩེགས་ལྔ་བ་ནས་མར་ཟགས་ཏེ་འདས་གྲོངས་སུ་ཕྱིན་ཡོད་པ་དང། བོད་ནང་གི་འབྲེལ་ཡོད་གཉིས་ནས་ཁོང་འདས་གྲོངས་སུ་ཕྱིན་པའི་གནས་ཚུལ་བདེན་པ་ཡིན་པ་དང་བོད་ནང་གི་སྐད་འཕྲིན་དྲ་ལམ་ཁག་ཏུ་གནས་ཚུལ་དེའི་སྐོར་བརྒྱུད་སྐུར་བྱེད་བཞིན་ཡོད་པ་ལས་འདས་གྲོངས་སུ་འགྲོ་མཁན་ཁང་བརྩེགས་ནས་ལྷུང་ཡིན་དང་མཆོངས་ཡིན་གཙོས་ཞིབ་ཕྲའི་རྒྱབ་ལྗོངས་གནས་ཚུལ་ཤེས་རྟོགས་ཐུབ་ཀྱི་མེད་སྐོར་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། རྒྱ་ནག་གཞུང་འབྲེལ་ངོས་ནས་ཝང་ཏུང་ཧྲན་འདས་གྲོངས་སུ་ཕྱིན་པའི་སྐོར་ལ་དཀར་མཛེས་རྫོང་ཚན་རིག་ལག་རྩལ་ཁང་གི་འགོ་གཙོ་འདས་གྲོངས་སུ་ཕྱིན་པ་ཞེས་པའི་བརྡ་ཁྱབ་ཅིག་སྤེལ་བའི་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་བཅུ་དྲུག་ཉིན་གྱི་རྒྱ་ནག་གི་ཉིན་གུང་ཆུ་ཚོད་གསུམ་དང་སྐར་མ་གསུམ་སྟེང་ཁྲེང་ཏུའུ་གྲོང་ཁྱེར་དམར་ཤོག་ཚོགས་པའི་སྡེ་ཚན་ལ་ཉིན་དེའི་ཉིན་གུང་ཆུ་ཚོད་གཅིག་དང་སྐར་མ་ལྔ་བཅུ་སྟེང་མི་ཞིག་ཁྲེང་ཏུའུ་ཝུ་ཧོ་རྫོང་གི་ཚོང་གཉེར་ཐོག་བརྩེགས་ལྔ་པ་ནས་ལྷུང་སྟེ་འདས་གྲོངས་སུ་ཕྱིན་ཡོད་པའི་བརྡ་འབྱོར་བ་བཞིན་གཞུང་ངོས་ནས་ཉེ་འཁོར་སྨན་དོན་མི་སྣ་ཆེད་གཏོང་གིས་བརྟག་དཔྱད་བྱས་པར་ས་གནས་དེ་རང་དུ་འདས་གྲོངས་སུ་ཕྱིན་ཡོད་པས་ད་ལྟ་མུ་མཐུད་བརྟག་དཔྱད་དང་འདས་གྲོངས་སུ་འགྲོ་རྐྱེན་གྱི་བདེན་དཔང་རྩད་འཚོལ་བྱེད་བཞིན་ཡོད་པ་བཀོད་འདུག་ཡང་འབྲེལ་ཡོད་བོད་མི་གཅིག་ནས་ཁོང་གློ་བུར་འདས་གྲོངས་སུ་ཕྱིན་པའི་སྐོར་ལ་མི་མང་ཁྲོད་རྒྱུ་རྐྱེན་ཅིའི་ཕྱིར་ཡིན་དང་ཁོང་རང་མཆོངས་ཏེ་རང་ཤི་བརྒྱབ་ཡིན་དང་དངོས་གནས་ཐོག་བརྩེགས་ནས་མར་ལྷུང་ཡིན་ཡང་ན་མི་ཞིག་གིས་གཡུགས་ཡིན་མིན་ཐད་དོགས་གཞི་དང་གླེང་སློང་ཡོང་གི་ཡོད་སྐོར་འགྲེལ་བརྗོད་གནང་བྱུང་ལ་རྒྱ་ནག་གཞུང་འབྲེལ་བརྡ་ཁྱབ་དེའི་ནང་ཁོང་འདས་གྲོངས་སུ་ཕྱིན་རྗེས་ཁོང་གི་ནང་མི་ཚོ་སེམས་ཁམས་བརྟན་པོ་དང་སྤྱི་ཚོགས་བདེ་འཇགས་རྒྱུན་ལྡན་དང་མི་དམངས་ཁྲོད་ད་བར་ལྡོག་ཕྱོགས་ཀྱི་བསམ་ཚུལ་རིགས་ཡོང་གི་མེད་པ་དང། འདས་གྲོངས་སུ་ཕྱིན་པའི་མི་སྣའི་མིང་ལ་ཝང་ཏུང་ཧྲོན་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ལོ་སྤྱི་ཟླ་བཅུ་པའི་ནང་ཉག་རོང་དུ་སྐྱེས་ཤིང་བོད་རིགས་ཡིན་སྐོར་བཅས་བཀོད་འདུག་ལ་ད་སྐབས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་མུ་མཐུད་ཁོང་གི་འདས་རྐྱེན་སྐོར་ནས་རྩད་འཚོལ་བྱེད་བཞིན་པ་ཡིན། ཝང་ཏུང་ཧྲོན་གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྤྱི་ཟླ་བཅུ་པ་ནས་བཟུང་བྲག་མགོ་རྫོང་གི་དམར་ཤོག་དྲུང་ཆེའི་ལས་འགན་བླངས་ཤིང་ཟླ་བ་དེ་རང་གི་ནང་བྲག་མགོ་དགོན་དགེ་ལྡན་ནང་བསྟན་སློབ་གྲྭར་རྩ་གཏོར་བཏང་བ་དང། བྲག་མགོ་དགོན་གྲོང་གཉིས་ཐུན་མོང་གིས་བཞེངས་པའི་སྟོན་པའི་སྐུ་བརྙན་མཐོ་ཚད་ལ་རྨིད་དགུ་བཅུ་གོ་དགུ་ཅན་གཏོར་བཤིག་བཏང་ཡོད་པ་རེད། གནས་ཚུལ་དེ་དག་དགོན་པའི་གྲྭ་བ་དང་མི་མང་ཁྲོད་ནས་ཕྱི་ཕྱོགས་སུ་མཁོ་སྤྲོད་བྱས་པའི་ནག་ཉེས་འོག་ས་ཁུལ་དེའི་མི་གྲངས་བཅུ་ཙམ་འཛིན་བཟུང་བྱས་པ་མ་ཟད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་དང་པོའི་ནང་བྲག་མགོ་ཕྱག་ན་དགོན་པའི་གུ་རུའི་སྐུ་བརྙན་བཞེངས་གྲུབ་ཟིན་པ་དེ་ཐོག་བྲག་མགོ་བྱོན་ནས་རྩ་གཏོར་བཏང་བ་སོགས་བོད་མིའི་ཆོས་དད་ལ་གནོད་གཞི་ཆེ་བའི་བྱ་སྤྱོད་སྣ་ཚོགས་སྤེལ་ཡོད་པ་དང་ཁོང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་བརྒྱད་པའི་ནང་བྲག་མགོ་དམར་ཤོག་དྲུང་ཆེའི་ལས་གནས་ནས་འཕོ་འགྱུར་བཏང་སྟེ་ཆབ་སྲིད་དང་འབྲེལ་བ་མེད་པའི་ཟི་ཁྲོན་ཞིང་ཆེན་དཀར་མཛེས་ཁུལ་ཚན་རིག་ལག་རྩལ་ཁང་གི་འགོ་གཙོར་བསྐོ་བཞག་བྱས་ཡོད་པ་རེད། ཝང་ཏུང་ཧྲན་ཟེར་བ་ནི་ཁོ་བོའི་རྒྱ་མིང་ཡིན་པ་ལས་དོན་དུ་ཁོ་པ་ཉག་རོང་ནས་ཡིན་པའི་བོད་རིགས་ཤིག་ཡིན་འདུག་ཅིང་ཁོ་བོས་དེ་སྔ་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་གསེར་རྟ་རྫོང་གི་དམར་ཤོག་དྲུང་ཆེ་བྱས་སྐབས་བླ་རུང་ཆོས་སྒར་གྱི་གྲྭ་ཤག་བཞི་སྟོང་ལྔ་བརྒྱ་ཙམ་གཏོར་བ་དང་དེའི་རྗེས་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་གྲྭ་ཤག་སུམ་སྟོང་ཉིས་བརྒྱ་ཉི་ཤུ་རྩ་ལྔ་ཙམ་གཏོར་བཤིག་བཏང་ཡོད་པ་རེད་ལ། ཡང་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་བླ་རུང་ཆོས་སྒར་དུ་ཡོད་པའི་ཕྱོགས་མཐའ་ཁག་གི་གྲྭ་བཙུན་སུམ་སྟོང་བདུན་བརྒྱ་ཉི་ཤུ་རྩ་དགུ་ཕྱིར་འབུད་བྱས་ཤིང། སླར་ཡང་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་གྲྭ་བཙུན་བརྒྱད་བརྒྱ་དགུ་བཅུ་གོ་ལྔ་བཅས་བླ་རུང་ཆོས་སྒར་ནས་བཙན་འབུད་བཏང་མཁན་དེ་ཡིན་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ཁོང་བྲག་མགོ་རྫོང་གི་དམར་ཤོག་ཚོགས་པའི་དྲུང་ཆེར་བསྐོས་ཡོད་པ་དང་རྒྱ་ནག་གཞུང་གིས་ཁོ་པ་དེ་སྔོན་རྒྱ་ནག་གི་སྐབས་བཅུ་པ་དང་སྐབས་བཅུ་གསུམ་པའི་རྒྱལ་ཡོངས་ཚང་འཛོམས་གྲོས་ཚོགས་ཟེར་བ་དཀར་མཛེས་ཁུལ་གྱི་འཐུས་ཚབ་ཚོགས་མིར་ཆེད་གཏོང་བྱས་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སེང་གེ་རི་བསོད་ནམས་ལྷ་མོས་སྙན་སྒྲོན་ཞུ་གི་ཡིན། རྒྱ་གར་དང་རྒྱ་ནག་གཉིས་བར་ཞི་བའི་གྲོས་མོལ་བྱེད་བཞིན་པའི་སྐབས་ལ་ཡང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་མཐའ་མཚམས་ཁག་ལ་ཡུལ་གྲུ་གཉིས་ཀྱི་མཐའ་སྲུང་དམག་མི་བར་གདོང་ཐུག་ཐེངས་མ་གཉིས་བྱུང་ཡོད་པ་རྒྱ་གར་གྱི་དམག་མིར་དཔའ་ངར་གྱི་གཟེངས་རྟགས་གནང་བའི་ཆེ་བསྟོད་ཞུས་པའི་ཡིག་ཆའི་ནང་གསལ་ཡོད་པའི་གནས་ཚུལ་འདུག། ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་དཀྱིལ་ཙམ་ལ་ལ་དྭགས་ཀྱི་ས་མཚམས་ཁུལ་ལ་རྒྱ་དཀར་ནག་གཉིས་ཀྱི་མཐའ་སྲུང་དམག་མི་བར་ལོ་བཅུ་ཕྲག་མང་པོའི་རིང་འབྱུང་མྱོང་མེད་པའི་གདོང་ཐུག་བྱུང་ནས་དམའ་མཐར་ཡང་རྒྱ་གར་གྱི་དམག་མི་ཉི་ཤུ་ཙམ་རྐྱེན་ལམ་དུ་ཕྱིན་པ་དང། རྒྱ་མིའི་དམག་མི་བཞི་རྐྱེན་ལམ་དུ་ཕྱིན་པའི་རྗེས་སུ་རྒྱ་གར་གཞུང་དང་རྒྱ་ནག་གཞུང་གཉིས་ཀྱིས་ཕྱི་དྲིལ་དང་དམག་དཔོན་རིམ་པའི་ཐོག་ནས་དཀའ་རྙོག་ཁག་སེལ་ཐབས་ཀྱི་གྲོས་མོལ་རིམ་པ་མང་པོ་བྱེད་བཞིན་པའི་སྐབས་སུ་ཡང་ལ་དྭགས་ཀྱི་ས་མཚམས་ཁུལ་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་དང་པོ་དང་སྤྱི་ཟླ་བཅུ་གཅིག་པའི་ནང་ཡུལ་གྲུ་གཉིས་ཀྱི་མཐའ་སྲུང་དམག་མི་བར་ལག་འཛིང་ཤོར་བ་མ་ཟད། ལག་འཛིང་ཤོར་བ་དེ་དག་ཀྱང་དེ་སྔོན་གནས་ཚུལ་སྤེལ་བ་ཁག་ལས་ཀྱང་དུས་ཡུན་རིང་བ་ཤོར་བ་དེ་ད་དུང་ཡང་ས་མཚམས་ཁུལ་ལ་ཞེད་སྣང་དངངས་འཚབ་མུ་མཐུད་ནས་གནས་ཡོད་པ་མངོན་གསལ་དོད་འདུག་ཡིན་ནའི་མི་ཤི་བྱུང་བའི་གནས་ཚུལ་བཀོད་མི་འདུག་རྒྱ་གར་གྱི་དམག་མི་ཁ་ཤས་ལ་དཔའ་ངར་གྱི་གཟེངས་རྟགས་བྱ་དགའ་གནང་བའི་ཡིག་ཆ་ཁག་གི་ནང། ཞིབ་ཕྲའི་གནས་ཚུལ་ཐོན་པ་ཁག་ལྟར་ན་དོན་རྐྱེན་དང་པོ་དེ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་དང་པོའི་ནང་བྱུང་བ་དང་དེ་ཡང་སྐབས་དེར་རྒྱ་ནག་མི་དམངས་བཅིངས་འགྲོལ་དམག་མི་ཁ་ཤས་ཀྱིས་རྒྱ་གར་གྱི་ལ་དྭགས་ཤར་ཕྱོགས་ཁུལ་གྱི་ས་མཚམས་མངའ་ཁུལ་གྱི་རྒྱ་གར་གྱི་དམག་མིར་ཚུར་རྒོལ་བྱེད་སྐབས་རྒྱ་གར་གྱི་དམག་མི་དང་ལག་འཛིང་ཤོར་ནས་རྒྱ་གར་གྱི་དམག་མི་གཅིག་གིས་རྒྱ་མིའི་དམག་མི་བཞི་ལ་རྨས་སྐྱོན་བཏང་བ་དང་ཁོ་ཚོའི་མེ་མདའ་ཁག་འཕྲོག་ནས་བཙན་ཤེད་བཏང་སྟེ་ཕྱིར་ལོག་བཏང་འདུག་ཡང་དོན་རྐྱེན་གཉིས་པ་དེ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་བཅུ་གཅིག་པའི་ནང་བྱུང་བ་དང་སྐབས་དེར་རྒྱ་མིའི་དམག་མི་གྲངས་བཞི་བཅུ་ནས་ལྔ་བཅུ་ཙམ་ཡོད་པའི་ཚོགས་པ་ཞིག་གིས་རྒྱ་གར་གྱི་ས་མཚམས་ནང་འཛུལ་རྒྱུའི་ཐབས་ཤེས་བྱེད་སྐབས་རྒྱ་གར་གྱི་དམག་མིས་ཕར་རྒོལ་བྱས་ཏེ་རྒྱ་མིའི་དམག་མི་དེ་ཚོར་རྨས་སྐྱོན་བཟོས་ནས་རྒྱ་གར་གྱི་དམག་མིའི་ས་ཚིགས་དེ་རྒྱ་མིའི་དམག་མིས་བཙན་བཟུང་བྱ་རྒྱུའི་འཆར་གཞི་དེ་ཆུད་ཟོས་སུ་བཏང་འདུག་ད་དུང་རྒྱ་གར་གྱི་དམག་མི་ཁ་ཤས་ལ་དཔའ་ངར་གྱི་གཟེངས་རྟགས་ཕུལ་བའི་ཡིག་ཆའི་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་གསལ་ཁ་མ་བཏོན་པའི་མཐའ་མཚམས་ས་ཁུལ་ཞིག་ལ་ཡང་རྒྱ་དཀར་ནག་གཉིས་ཀྱི་དམག་མི་བར་ཉིན་གྲངས་གཉིས་རིང་གདོང་ཐུག་བྱུང་ཡོད་པའི་གནས་ཚུལ་འདུག། ཡང་ཨེ་ཤི་ཡའི་ནང་པའི་ཞི་བདེ་ལྷན་ཚོགས་ཐེངས་བཅུ་གཉིས་པའི་ཐོག་རྒྱ་གར་གྱི་སྲིད་འཛིན་གཞོན་པ་ཆེད་ཕེབས་ཀྱིས་ཞི་བདེ་དང་བྱམས་བརྩེ་གོང་འཕེལ་གཏོང་དགོས་པ་གསུངས་པའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གསན་རོགས་གནང།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་ཕྱི་ཟླ་དང་པོའི་ཚེས་བཅུ་བདུན་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཨེ་ཤེ་ཡའི་ནང་པའི་ལྷན་ཚོགས་ཐེངས་བཅུ་གཉིས་པ་དེ་བཞིན་དངོས་སུ་དབུ་འཛུགས་གནང་འདུག་ཅིང་དབུ་འབྱེད་མཛད་སྒོའི་ཐོག་རྒྱ་གར་གྱི་སྲིད་འཛིན་གཞོན་པ་སྐུ་ཞབས Jagdeep Dhankhar ལགས་དང་རྒྱ་གར་ཚན་རིག་ལྷན་ཁང་གི་བློན་ཆེན་སྐུ་ཞབས Kiren Rijiju ལགས་རྣམ་གཉིས་གཙོས་པའི་རྒྱ་གར་གཞུང་གི་གནད་ཡོད་མི་སྣ་དང་ནང་པའི་བླ་ཆེན་ཁག། བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་དྲུང་ཆེ་འཆི་མེད་ཚེ་དབྱངས་ལགས་དང་སྐྱབས་རྗེ་ཀུན་བདེ་གླིང་རིན་པོ་ཆེ་མཆོག་གནས་ཆུང་སྐུ་རྟེན་མཆོག་སོགས་ལྷན་བཞུགས་གནང་འདུག་ཅིང་སྐབས་དེར་རྒྱ་གར་གྱི་སྲིད་འཛིན་གཞོན་པ་སྐུ་ཞབས་ཇག་དིབ་མཆོག་གིས་སྟོན་པ་བཅོམ་ལྡན་འདས་ཀྱིས་གསལ་སྟོན་གནང་བའི་ནང་པའི་ཆོས་ལུགས་འདི་ནི་སྔོན་ཆད་ཀྱི་ཤུལ་བཞག་ཙམ་མིན་པར་མ་འོངས་བྱམས་བརྩེ་ལྡན་པ་ཞིག་བསྐྲུན་རྒྱུ་དེ་ཡིན་པ་དང་སངས་རྒྱས་ཀྱིས་གསུང་བའི་འཕགས་པའི་བདེན་པ་བཞིའི་བརྒྱུད་ནས་ང་ཚོར་ནང་སེམས་ཞི་བདེ་བསྐྲུན་ཐབས་དང་བྱམས་བརྩེ་གོང་འཕེལ་ཇི་ལྟར་གནང་དགོས་པའི་སོགས་ཀྱི་ཐད་ལམ་སྟོན་མཛད་ཡོད་པ་དེ་དག་ངེས་པར་དུ་དེང་གི་རྙོག་འཛིང་ཆེ་བའི་དུས་ཚོད་འདིར་ལག་བསྟར་གནང་དགོས་གལ་ཆེ་བའི་སྐོར། གསུངས་འདུག་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་དགའ་ལྡན་ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་མཆོག་ནི་ཨེ་ཤེ་ཡའི་ནང་པའི་ཞི་བདེ་ལྷན་ཚོགས་དེ་ཉིད་ཀྱི་ཚོགས་གཞོན་ཡིན་པ་དང་ཁོང་གིས་ལྷན་ཚོགས་འདི་ནི་ལོ་ངོ་ལྔ་བཅུ་ལྷག་གི་ལོ་རྒྱུས་ལྡན་པའི་ནང་པའི་ཚོགས་པ་གལ་ཆེན་ཞིག་ཆགས་ཡོད་པ་དང་ད་བར་འཛམ་གླིང་ཞི་བདེ་བསྐྲུན་ཐབས་དང་འབྲེལ་བའི་ལས་གཞི་མང་དག་ཞིག་སྤེལ་ཡོད་པ་གསུངས་པ་དང་སྦྲགས་ད་རེས་ཀྱི་ཚོགས་འདུ་དེའི་བརྒྱུད་ནས་ལྷན་ཚོགས་དེ་ཉིད་ཀྱི་ཚོགས་གཙོ་ཚོགས་གཞོན་དང་རྒྱུན་ལས་གསར་པ་རྣམས་བསྐོ་བཞག་གནང་གི་ཡོད་པ་རྒྱལ་ས་ལྡི་ལི་ནས་ཞལ་པར་བརྒྱུད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། འདིར་ནང་པའི་ཚོགས་པ་རྒྱལ་ཁབ་མང་པོའི་གི་སྐུ་ཚབ་ཚོགས་མི་མཉམ་ཞུགས་ཡོད་དེ་ངས་ཚོགས་པ་རྙིང་ཁུངས་ཧ་ཅང་གི་གལ་ཆེན་པོ་གཅིག་ཕ་གི་ཡང་བྱས་རྗེས་ཡས་གང་ལ་གང་འཚམ་ཡོད་དགོས་ངེས་འོ་དེ་འདྲས་ཆགས་བསྡད་ཀྱི་ཡོད་རེད། ད་འདིའི་ནང་ལོགས་ལ་གལ་ཆེ་ཤོས་གཅིག་ད་ལྟ་ཚོགས་པ་འདིས་འཛམ་གླིང་རྒྱལ་སྤྱིའི་གི་ད་ལྟ་ཨི་ཀོ་སོག་ཟེར་ཏེ་ཁོ་རང་ཚོས་འཛམ་གླིང་རྒྱལ་སྤྱིའི་གི་ལས་འཆར་བྱས་ཡོད་རེད་འདིའི་ཁོངས་གཏོགས་ལ་ཚོགས་པ་འདི་གཅིག་ཕ་གི་གཞུང་འབྲེལ་མ་ཡིན་པའི་ཚོགས་པ་གནད་ཡོད་གལ་ཆེན་པོ་ཅིག་ཡིན་པ་ངོས་ལེན་བྱས་ནས་འདིའི་ནང་ལོགས་ལ་ཚོགས་མིའི་ནང་མཉམ་ཞུགས་བྱས་ཏེ་འདུ་བྱེད་ནས་འགྲོ་ཡ་ཞིག་ཡོད་རེད། འདི་ཚེས་བཅུ་བདུན་ནས་བཅོ་བརྒྱད་བར་ཉིན་གྲངས་གཉིས་ཀྱི་རིང་འཚོགས་བཞིན་པའི་ཨེ་ཤེ་ཡའི་ནང་པའི་ཞི་བདེ་ལྷན་ཚོགས་དེ་ཡི་ཐོག་རྒྱ་གར་དང་སོག་པོ། ར་ཤི་ཡ། བལ་ཡུལ། སྦང་ལ་དེཤ། སིང་ག་ལ། ལྷོ་ཀོ་རི་ཡ། མ་ལེ་ཤི་ཡ། ཐའི་ལེནྜ། འབྲུག། འབར་མ་སོགས་འཛམ་གླིང་གི་རྒྱལ་ཁབ་བཅུ་བདུན་ཙམ་ནས་ནང་པའི་བླ་ཆེན་དང་སྐུ་ཚབ་ཉིས་བརྒྱ་ཙམ་ཞིག་ལྷན་ཞུགས་ཀྱིས་འཛམ་གླིང་སྤྱིའི་ཞི་བདེ་དང་འབྲེལ་བའི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་རབ་ཁག་ལ་སློབ་གཉེར་གནང་སྟེ་དངོས་སུ་ལག་བསྟར་གནང་ཐབས་ལ་འབད་ཀྱི་ཡོད་འདུག། གཞན་ཡང་ཨེ་ཤེ་ཡ་ཡི་ནང་པའི་ཞི་བདེ་ལྷན་ཚོགས་འདི་ནི་ཐོག་མར་སོག་པོའི་དགའ་ལྡན་ཐེག་ཆེན་གླིང་གི་མཁན་ཟུར་བླ་མ་ས་མ་སྦྱིན་མཆོག་གི་ཐུགས་དགོངས་དང་རེ་སྐུལ་ཞུས་པ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་ལོར་གསར་འཛུགས་གནང་འདུག་ཅིང་ད་ལྟའི་ཆར་ནང་པའི་ཞི་བདེ་ལྷན་ཚོགས་དེའི་ལྟེ་གནས་སམ་ལས་ཁུངས་གཙོ་བོ་དེ་སོག་པོའི་རྒྱལ་ས་ཨོ་ལམ་བྷ་ཏར་ཆགས་ཡོད་པ་མ་ཟད་འདི་ཚེས་བཅུ་དགུ་རེས་གཟའ་པ་སངས་ཉིན་གནས་མཆོག་རྡོ་རྗེ་གདན་དུ་ལྷན་ཚོགས་དེ་ཉིད་ཀྱི་ཡན་ལག་འབྲེལ་མཐུད་ལས་ཁང་གསར་པ་ཞིག་དབུ་འབྱེད་གནང་གི་ཡོད་འདུག། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཡང་རྒྱ་ནག་གི་སྲིད་བློན་ལི་ཆང་ཁ་སང་གཟའ་མིག་དམར་ཉིན་ཨའི་ལན་ནང་སླེབས་ནས་ཡུལ་དེའི་དཔོན་རིགས་རྣམས་དང་ཡུ་རོབ་མཐུན་ཚོགས་དང་རྒྱ་ནག་གི་འབྲེལ་ལམ། རྒྱལ་སྤྱིའི་གནད་དོན་སོགས་ཀྱི་ཐོག་གྲོས་མོལ་བྱེད་འཆར་འདུག་ད་རིང་གཟའ་ལྷག་པའི་ཉིན་ཨའི་ལན་གྱི་སྲིད་བློན། ལིའོ། ཝཱ་རཱད་ཀར་ལགས་ཀྱིས་རྒྱལ་ས་དབ་ལིན་ནང་གི་མགྲོན་ཁང་ཞིག་ནང་རྒྱ་ནག་གི་སྲིད་བློན་ལི་ལ་ཉིན་གུང་གསོལ་ཚིགས་ཕུལ་རྒྱུ་ཡིན་འདུག་དེའི་གོང་ལ། སྲིད་བློན་ལི་ཡོ་མཆོག་གིས་རྒྱ་ནག་ནི་འཛམ་གླིང་ནང་གི་ཆབ་སྲིད་དང་དཔལ་འབྱོར་ཐོག་ནས་གལ་ཆེ་ཞིག་ཡིན་སྟབས་ཡུལ་དེས་རྒྱ་ནག་དང་འབྲེལ་ལམ་ཡག་པོ་ཞིག་དགོས་པ་གལ་ཆེ་ཡིན་པ་དང་དུས་མཚུངས་དྲི་བ་འགའ་ཤས་ཡོད་པ་དེ་དག་སྐོར་ལ་ཡང་བཀའ་མོལ་གནང་རྒྱུ་ཡིན་ལུགས་གསུངས་འདུག་ལི་ཆང་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་ཡིད་ཆེས་བློས་འགེལ་བྱ་སའི་དཔོན་རིགས་ཤིག་ཡིན་པ་དང་ཁོ་པ་སྔ་ལོའི་ཕྱི་ཟླ་གསུམ་པའི་ནང་རྒྱ་ནག་གི་སྲིད་བློན་དང་དཔལ་འབྱོར་ཐད་ཀྱི་དཔོན་རིགས་མཐོ་ཤོས་ལ་བསྐོ་བཞག་བྱས་ཡོད་པ་རེད། ཁོ་པ་ནི་གྲོང་ཁྱེར་ཧྲང་ཧའེ་ཡི་རྒྱ་ནག་དམར་ཤོག་ཚོགས་པའི་དྲུང་ཆེ་བྱེད་མྱོང་ཡོད་པ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་གྲོང་ཁྱེར་དེའི་ནང་ཏོག་དབྱིབས་ནད་ཡམས་ཁྱབ་གདལ་སྐབས་དམ་དྲག་ཆེ་བའི་སྲིད་ཇུས་འཛིན་མཁན་དེ་ཡང་ཡིན་པ་རེད། ཁོ་པས་ཡུ་རོབ་ཁུལ་ལ་ལྟ་སྐོར་ཐེངས་དང་པོ་དེ་སྔ་ལོའི་དབྱར་ཁའི་དུས་སུ། ཇར་མ་ནི་དང་ཧྥ་རན་སི། ཡུ་རོབ་ཁུལ་གྱི་དཔལ་འབྱོར་རྒྱལ་ཁབ་ཆེ་ཤོས་གཉིས་ནང་ཕྱིན་ཡོད་པ་དང། དེ་ནི་ཡུ་ཀེ་རེན་ནང་གི་དམག་འཁྲུག་ཐོག་རྒྱ་ནག་གི་ལངས་ཕྱོགས་འཛིན་སྟངས་ལ་བརྟེན་ནས་ཡུ་རོབ་ཀྱིས་རྒྱ་ནག་ལ་བརྟེན་དགོས་པ་དང་མི་དགོས་ཀྱི་དངངས་འཚབ་ཆེ་བའི་སྐབས་སུ་ཕྱིན་འདུག་ཡང་ཡུ་རོབ་མཐུན་ཚོགས་ཀྱི་སྲིད་འཛིན་ལྕམ་ཨུར་སུ་ལ། ཝོན་ཏར། ལི་ཡོན་མཆོག་གིས་ཡུ་རོབ་མཐུན་ཚོགས་ཀྱིས་རྒྱ་ནག་ལ་ཚོང་འབྲེལ་ཐོག་ནས་ཤུགས་ཆེ་བརྟེན་རྒྱུ་མེད་པ་དང། རྒྱ་ནག་གིས་རང་གི་ཁྲོམ་ར་ཡུ་རོབ་ལ་སྒོ་ཕྱེ་རུ་འཇུག་རྒྱུའི་དམིགས་ཡུལ་ཟིན་དགོས་ངེས་ཡིན་སྐོར་རེས་གཟའ་མིག་དམར་ཉིན་གསུངས་འདུག། ཕྱི་ལོ་ཉིས་སྟོང་བཅོ་ལྔ་ལོར་རྒྱ་ནག་གི་སྲིད་བློན་ལི་ཁང་ཆི་གིས་ཨའི་ལན་ལ་འཚམས་གཟིགས་ལ་ཕེབས་པའི་རྗེས་སུ་རྒྱ་ནག་གི་དཔོན་རིགས་མཐོ་གྲས་ཤིག་ཡུལ་དེའི་ནང་སླེབས་པ་ད་རེས་ཐེངས་དང་པོ་དེ་ཡིན་འདུག་དེའི་གོང་ལ་རྒྱ་ནག་གི་སྲིད་བློན་ལིས་སུད་སི་གྲོང་ཁྱེར་དཱ་ཝོས་ནང་ཚོགས་པའི་འཛམ་གླིང་དཔལ་འབྱོར་གྱི་གླེང་སྟེགས་ཞེས་པའི་ནང་ཕྱིན་ནས་དེང་སྐབས་རྒྱ་ནག་གི་དཔལ་འབྱོར་ཉམས་གུད་འགྲོ་བཞིན་པའི་རྐྱེན་གྱིས་རྒྱ་ནག་ནང་མ་རྩ་འཛུགས་མཁན་ཡོང་བའི་ཐབས་ཤེས་བྱས་འདུག། ཡང་ཁོ་པ་སུད་སི་རྒྱལ་ས་བྷན་ལ་འགྲོ་སྐབས། ཡུ་རོབ་བོད་རིགས་གཞོན་ནུའི་མཐུན་ཚོགས་ཀྱི་ཚོགས་མི་རྣམས་ཀྱིས་ལི་ཆང་ལ་ངོ་རྒོལ་སྐད་འབོད་སོགས་ཀྱང་གནང་ཡོད་པའི་གནས་ཚུལ་འདུག། ཡང་རྒྱ་ནག་ནང་ཕྲུ་གུའི་སྐྱེས་ཚད་ཀྱི་གྲངས་འབོར་སྔ་ལོ་ཡང་ཇེ་ཉུང་དུ་ཕྱིན་པ་དང་ཏོག་དབྱིབས་ནད་ཡམས་ཁྱབ་གདལ་སྐབས། ཕྱི་ལ་ཐོན་མི་ཆོག་པ་སོགས་ཀྱི་དམ་བསྒྲགས་ཤུགས་ཆེ་བྱས་པའི་རྐྱེན་གྱིས་མི་མང་པོ་འཆི་སྐྱོན་བྱུང་བར་བརྟེན་ནས་རྒྱ་ནག་གི་མི་འབོར་ལོ་གཉིས་བསྟུད་མར་མར་ཟགས་ནས་ཕུགས་རྒྱང་རིང་པོར་ཡུལ་དེའི་དཔལ་འབྱོར་ཡར་རྒྱས་ལ་ངན་ཕྱོགས་ཀྱི་དོ་ཕོག་འགྲོ་ཉེན་ཡོད་པའི་གནས་ཚུལ་འདུག་རྒྱ་ནག་གི་རྒྱལ་ཡོངས་གནས་སྡུད་རིགས་མི་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་རྒྱ་ནག་གི་མི་འབོར་ས་ཡ་གཉིས་དང་ཚེག་ཀླད་ཀོར་དང། བརྒྱད་ཀྱིས་མར་ཟག་པའམ་བརྒྱ་ཆའི་ཐོག་ནས་བརྩིས་པ་ཡིན་ན་བརྒྱ་ཆ་ཀླད་ཀོར་དང་ཚེག་གཅིག་དང་ལྔ་མར་ཟག་ནས་སྔ་ལོ་རྒྱ་ནག་གི་མི་འབོར་ཐེར་འབུམ་གཅིག་དང་དུང་ཕྱུར་བཞི་ཡིན་པ་སྟོན་འདུག་པས་དེ་ནི། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་རྒྱ་ནག་གི་མི་འབོར་བརྒྱད་འབུམ་ལྔ་ཁྲི་མར་ཉུང་དུ་ཕྱིན་པའི་གནས་ཚུལ་ཐོན་པ་ལས་ཀྱང་གྲངས་འབོར་ཆེས་མང་བ་ཡིན་འདུག་པས་དེ་ནི་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ལོར་རྒྱ་ནག་གི་གཙོ་འཛིན་ཟུར་པ་དང་ཚེ་འདས་མའོ་ཙེ་ཏུང་གི་སྐབས་སུ་རྒྱ་ནག་ནང་མུ་གེ་ཚབས་ཆེ་བྱུང་བའི་རྗེས་སུ་རྒྱ་མིའི་མི་འབོར་ཧ་ཅང་ཉུང་དུ་ཕྱིན་པ་ད་རེས་ཐེངས་དང་པོ་དེ་ཡིན་འདུག། ལོ་གསུམ་གྱི་གོང་ལ་རྒྱ་ནག་ནས་བྱུང་བའི་ཏོག་དབྱིབས་ནད་ཡམས་ཁྱབ་གདལ་སྔོན་འགོག་སོགས་ཀྱི་ཆེད་དུ་རྒྱ་ནག་རྒྱལ་ཡོངས་ནང་ནད་དེ་ཕོག་པ་རྣམས་ཟུར་བཀག་བྱས་པ་དང་མི་མང་རྣམས་ནང་ནས་ཕྱི་ལ་ཐོན་མི་ཆོག་པ་སོགས་ཀྱི་དམ་དྲག་ཤུགས་ཆེ་བྱས་པའི་རྗེས་སུ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་བཅུ་པའི་ནང་དམ་དྲག་དེ་དག་རྒྱ་ནག་གཞུང་གིས་གློ་བུར་དུ་ཕྱིར་བསྡུ་བྱས་པ་རེད། ད་དུང་སྔ་ལོ་བར་ཏོག་དབྱིབས་ནད་ཡམས་འགོས་ནས་རྒྱ་ནག་ནང་འཆི་སྐྱོན་བྱུང་བའི་མིའི་གྲངས་འབོར་དེ་ས་ཡ་བཅུ་གཅིག་དང་ཚེག་གཅིག་བར་རམ། བརྒྱ་ཆའི་ཐོག་ནས་བརྩིས་ན་བརྒྱ་ཆ་དྲུག་དང་ཚེག་དྲུག་འཕར་ཆ་ཕྱིན་པ་དང་དེ་ནི་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་ནང་རྒྱ་ནག་ནང་རིག་གནས་གསར་བརྗེ་ཆེན་མོ་ཟེར་བའི་ལས་འགུལ་སྤེལ་སྐབས་རྒྱ་མི་འཆི་སྐྱོན་བྱུང་བའི་རྗེས་ཀྱི་གྲངས་འབོར་ཆེ་ཤོས་དེ་ཡིན་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་རྒྱ་ནག་ནང་ཕྲུ་གུ་གསར་པ་སྐྱེས་པའི་གྲངས་འབོར་དེ་བརྒྱ་ཆ་དྲུག་དང་ཚེག་བདུན་བདུན་ཡིན་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཕྲུ་གུ་གསར་པ་སྐྱེས་པའི་གྲངས་འབོར་བརྒྱ་ཆ་ལྔ་དང་ཚེག་བདུན་མར་ཟགས་འདུག་པས། དེ་ཡང་ཟིན་ཐོ་གསར་པ་ཞིག་ཡིན་འདུག། རྒྱ་ནག་དམར་པོའི་གཞུང་གིས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ནས་ཕྱི་ལོ་ཉིས་སྟོང་བཅོ་ལྔ་བར་རྒྱ་ནག་ནང་འདས་པའི་ལོ་བཅུ་ཕྲག་མང་པོའི་རིང་ཕྲུ་གུ་གཅིག་ལས་སྐྱེ་མི་ཆོག་པའི་འཆར་ལྡན་བུ་བཙའི་སྲིད་ཇུས་ལག་ལེན་བསྟར་པ་དང་གྲོང་ཁྱེར་ཁག་ནང་རྒྱ་མིའི་གཞོན་སྐྱེས་ཚོ་གནས་སྤོ་བྱས་པའི་རྐྱེན་གྱིས་ཕྲུ་གུ་སྐྱེས་ཚད་ཀྱི་གྲངས་འབོར་ཇེ་ཉུང་དུ་ཕྱིན་ཡོད་ཅིང། ཉི་ཧོང་དང་ལྷོ་ཀོ་རི་ཡ་གཉིས་ནང་དཔལ་འབྱོར་ཡར་རྒྱས་ཆེན་པོ་འགྲོ་སྐབས་དང་མཚུངས་པར་རྒྱ་ནག་གི་མི་མང་ཚོ་ཡང་གྲོང་གསེབ་ཁག་ནས་གྲོང་ཁྱེར་ཁག་ལ་གནས་སྤོ་བྱེད་པ་དང་གྲོང་ཁྱེར་ཁག་ནང་ཕྲུ་གུ་གསོ་སྐྱོང་བྱེད་པར་འགྲོ་སོང་ཆེ་བ་གཏོང་དགོས་པའི་རྐྱེན་གྱིས་ཀྱང་ཕྲུ་གུ་གསར་པ་སྐྱེས་ཚད་ཇེ་ཉུང་དུ་འགྲོ་བཞིན་ཡོད་འདུག་ཡང་དེང་སྐབས་རྒྱ་ནག་ནང་གི་གཞོན་སྐྱེས་ཚོར་ལས་མེད་ཀྱི་ཚད་གཞི་ཡང། དེ་སྔ་བྱུང་མྱོང་མེད་པའི་ཟིན་ཐོར་སླེབས་ཡོད་པ་དང་དེ་ནི་གཙོ་བོ་ཡིག་ཚང་ཁག་ནང་ལས་ཀ་བྱེད་མཁན་གྱི་གླ་ཕོགས་ཉུང་དུ་ཕྱིན་པ་དང་རྒྱ་ནག་གི་མི་དམངས་ཕལ་མོ་ཆེས་རང་གི་རྒྱུ་དངོས་གསོག་འཇོག་བྱ་ཡུལ་ས་ཁང་ས་གཞིས་ཀྱི་རིན་གོང་ཡང་མར་ཆག་པ་སོགས་ལས་བརྟེན་ནས་ཀྱང་ཡིན་འདུག་ད་ཆ་འཛམ་གླིང་ནང་གི་དཔལ་འབྱོར་ཐོག་ནས་ཨང་གཉིས་པར་བརྩིས་པའི་རྒྱ་ནག་དེ་བཞིན་ད་དུང་ཡང་དཔལ་འབྱོར་ཉམས་རྒུད་འགྲོ་ཉེན་ཡོད་ཅིང་ཡུལ་དེའི་ནང་ལས་ཀ་བྱེད་མཁན་གཞོན་སྐྱེས་ཀྱི་གྲངས་འབོར་ཇེ་ཉུང་དུ་འགྲོ་བཞིན་པ་དང་དུས་མཚུངས་ལོ་ན་ཆེ་བ་ཚོར་ལྟ་རྟོག་བྱ་རྒྱུའི་རིན་གོང་འཕར་བཞིན་པ་དང་རྒན་ཡོལ་དུ་འགྲོ་མཁན་ཚོར་རྒན་ཕོགས་གཙོས་པའི་ཁེ་ཕན་སྤྲོད་བཞིན་པ་ཁག་གིས་རྒྱ་ནག་གི་དཔལ་འབྱོར་ལ་དཀའ་ངལ་བཟོ་བཞིན་ཡོད་པའི་གནས་ཚུལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་དཔལ་ལྡན་རྒྱུད་སྨད་གངས་ཅན་རིགས་ལམ་སློབ་གཉེར་ཁང་གི་དགེ་ཆེ་དགེ་བཤེས་ཡོན་ཏན་ནོར་བུ་ལགས་ཀྱིས་བོད་པའི་ན་གཞོན་རྣམས་ལ་བོད་ཀྱི་སྐད་ཡིག་དང་རིགས་ལམ་དབུ་མ་ཕར་ཕྱིན་སོགས་ཀྱི་གཞུང་ཆེན་ཁག་གི་སློབ་ཚན་དང། གྲུབ་མཐའ་དང་ཚད་མ་སོགས་དཔེ་ཁྲིད་གནང་སྐོར་གསུངས་འདུག་འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་སྙན་སྒྲོན་གནང་བ་དེ་བསྐྱར་དུ་གསན་རོགས་གནང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཤེས་ཡོན་སློབ་གསོའི་ལེ་ཚན་ལ་དུས་རྟག་ཏུ་ཐུགས་སྣང་གནང་མཁན་ཡོངས་ལ་རིག་ལྡན་སྒྲོལ་མས་འཚམས་འདྲི་ཞུ། དེང་སྐབས་བཙན་བྱོལ་ཁུལ་བོད་པའི་སྐད་ཡིག་དང་རིག་གཞུང་ལ་དོན་གཉེར་གནང་མཁན་སྒེར་དང་ཚོགས་སྡེ་ཁག་གིས་ལས་རིམ་འདྲ་མིན་སྤེལ་གནང་བའི་བརྒྱུད་བོད་ཀྱི་སྐད་ཡིག་སྲུང་སྐྱོབ་དང་གདན་ས་ཁོ་ན་མ་ཡིན་པར་ཁྱིམ་པ་མི་ནག་ཚོར་ཡང་ནང་ཆོས་ཀྱི་སྙིང་པོ་ངོ་སྤྲོད་གནང་རྒྱུའི་ཐབས་ལམ་འདྲ་མིན་ཕྱག་བསྟར་གནང་བཞིན་ཡོད་པ་ལྟར་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་གྱི་ནང་ཉེ་ཆར་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་ཉིན་མཇུག་སྒྲིལ་གནང་བའི་རྒྱ་བལ་ཨ་རི་གསུམ་ནང་མཐོ་སློབ་ཐོན་ཟིན་པའི་བོད་པའི་ན་གཞོན་ཁག་ཅིག་ལ་བོད་ཀྱི་སྐད་ཡིག་དང་ནང་ཆོས་ངོ་སྤྲོད་ཀྱི་ཟླ་བ་དྲུག་གི་ཟབ་ཁྲིད་ཞིག་དབུས་བོད་མིའི་སྒྲིག་འཛུགས་ཆོས་རིག་ལས་ཁུངས་དང་རྒྱུད་སྨད་གངས་ཅན་རིག་གནས་སློབ་གྲྭ་གཉིས་ཟུང་སྦྲེལ་གྱི་ཐོག་ནས་གནང་ཡོད་པ་རེད། ཟླ་བ་དྲུག་རིང་དགོན་པའི་ཁོར་ཡུག་གི་ནང་གཏན་སྡོད་ཟབ་ཁྲིད་ནང་མཉམ་ཞུགས་གནང་མཁན་རྒྱ་གར་བྱང་ཕྱོགས་ལ་དྭགས་བོད་མིའི་གཞིས་ཆགས་ནས་ཡིན་པའི་མཐོ་སློབ་ཐོན་གནང་བའི་བོད་པའི་སློབ་མ་བསོད་ནམས་དོན་གྲུབ་ལགས་ཀྱིས། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དུས་རྟག་ཏུ་བོད་པའི་ན་གཞོན་ཚོར་ནང་ཆོས་ལ་དད་པ་ཁོ་ན་མ་ཡིན་པར་ནང་ཆོས་ཀྱི་སྙིང་པོ་ཇི་ཡིན་ཤེས་རྟོགས་གསལ་པོ་ཐུབ་པ་དགོས་རྒྱུའི་བཀའ་སློབ་ཕེབས་པ་དངོས་སུ་དོན་འཁྱོལ་ཡོང་ཐབས་སུ། རང་ཉིད་རྒྱུད་སྨད་གྲྭ་ཚང་གི་གངས་ཅན་རིག་གནས་སློབ་གྲྭར་ཟླ་བ་དྲུག་གི་རིང་ཟབ་སྦྱོང་དེའི་ནང་ཆེད་མངགས་འཛུལ་ཞུགས་གནང་བའི་སྐོར་འགྲེལ་བརྗོད་གནང་བྱུང། ད་ང་རང་ད་ལྟ་དེ་ལ་ཡང་ནང་ཆོས་སྦྱང་དགོས་ཀྱི་རྒྱུ་མཚན་གཙོ་བོ་འདི་ད་ང་རང་ཚོ་གཞོན་སྐྱེས་ཚོ་ལ་ཡང་དུས་རྒྱུན་དུ་ནས་གོང་ས་མཆོག་གིས་ནང་ཆོས་ལ་སློབ་སྦྱོང་བྱེད་དགོས་འདུག་ལབ་ནས་བཀའ་སློབ་ཡང་སེ་ཕེབས་པ་དེ་འདི་སོ་སོ་སེམས་ལ་བཅང་བྱས་བྱས་ད་རེས་དེ་ལ་ཡང་ནང་ཆོས་སྦྱང་གར་སླེབས་པ་ཡིན། ད་ད་ལྟ་ཟླ་བ་དྲུག་རིང་ལ་ཡང་ང་ཚོ་དེ་སློབ་ཁྲིད་བྱས་གཙོ་བོ་དེ་ད་ནང་པའི་གི་གྲུབ་མཐའ་ཞིག་བྱས། ཆོས་འབྱུང་བྱས། ཚད་མ་རིག་པ་དེ་ཚོ་གསུམ་བྱས་ཡོད་རེད། དེ་ཚོ་གི་རྨང་གཞི་གཙོ་བོ་དེ་ང་ཚོ་སྐད་ཡིག་ལ་ཐུག་ཡོད་པ་སོང་ཙང་སྐད་ཡིག་སུམ་ཅུ་པ་དང་རྟགས་འཇུག་དེ་ཚོ་གི་དབྱེ་མཚོན་གྱི་དེ་ལ་ཡང་སློབ་ཁྲིད་བྱས་ཡོད་རེད།
ཟླ་བ་དྲུག་རིང་གི་བོད་ཀྱི་སྐད་ཡིག་དང་རིགས་ལམ་དབུ་མ་ཕར་ཕྱིན་སོགས་ཀྱི་གཞུང་ཆེན་ཁག་གི་སློབ་ཚན་དང་གྲུབ་མཐའ་དང་ཚད་མ་སོགས་ཀྱི་དཔེ་ཁྲིད་གནང་སྟེ་སྔར་བོད་དུ་དགེ་འདུན་གྱི་སྡེ་ཁོ་ནར་ནང་ཆོས་སློབ་གཉེར་གནང་རྒྱུའི་གོ་སྐབས་ཡོད་པ་དེ་དག་ད་ཆ་རྒྱ་ཆེའི་མང་ཚོགས་ན་གཞོན་ཚོར་སློབ་གཉེར་མཁོ་སྤྲོད་གནང་ཐུབ་པའི་དམིགས་ཡུལ་གྱི་ཐོག་ནས་ཟབ་སྦྱོང་དེ་གནང་ཡོད་པའི་སྐོར་རྒྱུད་སྨད་གངས་ཅན་རིག་གནས་སློབ་གྲྭའི་དགེ་ཆེ་དགེ་བཤེས་ཡོན་ཏན་ནོར་བུ་ལགས་ཀྱིས་གསུང་གི་འདུག།
ད་གྲྭ་ཚང་རང་ལ་ད་དེ་འདྲ་སློབ་གཉེར་བ་དང་གཞོན་སྐྱེས་སློབ་གཉེར་བ་མང་པོ་ཅིག་ཡོད་པ་བྱས་ཏེ་འདི་ཡང་ནི་ད་གྲྭ་ཚང་གི་སློབ་གཉེར་ཁང་ཨ་ནེ་མདོ་སྔགས་བཤད་སྒྲུབ་སློབ་གཉེར་ཁང་ཟེར་ནས་ད་བརྒྱད་ཅུ་གྱ་གཉིས་ནས་མང་དུ་བྱུང་བསྡད་པའི་སློབ་གཉེར་དེ་ཡོད་པ་བྱས།

ཨ་ནི་མང་པོ་ཡར་དར་བ་འོ་འདི་འདྲས་ཡོད་འདུག་ཨ་ནི་ཅིག་དམིགས་ཡུལ་གཙོ་བོ་འདི་འོ། སངས་རྒྱས་ཀྱི་བསྟན་པ་ཟེར་བ་ལ་ང་ཚོ་བོད་པའི་ཆོས་དང་རིག་གཞུང་དེ་ཚོ་མི་ཉམས་དར་འཕེལ་ཡོང་བའི་ཆེད་དུ་འདི་འདྲས་ཀྱི་དམིགས་ཡུལ་རེད།
སློབ་མ་བསོད་ནམས་དོན་གྲུབ་ལགས་ཀྱིས་དགོན་པའི་ཁོར་ཡུག་གི་ནང་བོད་པའི་སྐད་ཡིག་དང་ནང་ཆོས་ངོ་སྤྲོད་ཀྱི་ཟབ་སྦྱོང་གི་ཆ་རྐྱེན་འཐུས་སྒོ་ཚང་བ་དང་ཟབ་སྦྱོང་གནང་སའི་ཁོར་ཡུག་ཡང་སློབ་དགེ་རྣམ་པ་ཚོའི་སློབ་ཁྲིད་གནང་སྟངས་བཅས་ཀྱི་སྐོར་འགྲེལ་བརྗོད་གནང་ཡ་ལ། ང་ཚོས་དེ་ལ་སློབ་སྦྱོང་བྱེད་ས་གི་ཁོར་ཡུག་འདི་དཔེ་མི་སྲིད་ཀྱི་ཡག་པོ་འདུག་མཐུན་རྐྱེན་ཡིན་ན་རེད་ཨ་ནི། སོ་སོས་སློབ་སྦྱོང་བྱེད་ས་ཡིན་ན་རེད་དེ་ཚོ་དཔེ་མི་སྲིད་ཀྱི་ཡག་པོ་འདུག་རོ། འདི་སྔོན་ལ་ཡང་ང་རང་ད་ལྟ་རྒྱ་གར་གྱི་མཐོ་སློབ་ནང་ལ་ལོ་ལྔ་སློབ་སྦྱོང་བྱས་པའི་སྐབས་སུ་ལ་འདི་ལ་ཅིག་སླེབས་པའི་སྐབས་སུ་ལ་དངོས་གནས། མཐུན་རྐྱེན་དེ་ཚོ་དཔེ་མི་སྲིད་ཀྱི་ཧ་ལས་པ་རེད་ཤག་རོ། རྒྱ་གར་གྱི་མཐོ་སློབ་ལས་ལྷག་པ་འདུག་རོ། ཨ་ནི་འདི་ལ་ཞལ་ལག་ཡིན་ན་རེད་ཨ་ནི་དགེ་རྒན་ཚོ་གི་སློབ་ཁྲིད་བྱེད་སྟངས་ཡིན་ན་རེད་དངོས་གནས་ཁོ་རང་ས་དང་གནམ་གྱི་ཁྱད་པར་འདུག་རོ་དཔེ་མི་སྲིད་ཀྱི་ཡག་པོ་འདུག་ཨ་ནི། ད་མ་འོངས་པ་ད་ང་རང་ཚོ་གཞོན་སྐྱེས་མང་པོ་ཅིག་སོ་སོ་ནང་ཆོས་ལ་ཡང་སློབ་སྦྱོང་བྱེད་ཀྱི་འདོད་པ་ཡོད་པ་དེ་ཚོ་ཚང་མ་ལོ་ལ་ཡང་དངོས་གནས་འདི་ལ་དཔེ་མི་སྲིད་ཀྱི་གོ་སྐབས་ཡག་པོ་ཞིག་མཐོང་སོང། ང་ཚོ་འདི་ལ་ཡང་ནང་ཆོས་སྦྱང་ས་ཀྱི་ཁོར་ཡུག་དང་དཔེ་མི་སྲིད་ཀྱི་ཡག་པོ་འདུག་ཨ་ནེ་ཅིག་གང་མང་ཕེབས་ཡག་གི་རེ་བ་ཡོད་ཨ་ནེ། སོ་སོ་སྒེར་ལ་ཁེ་ཕན་ག་རེ་ཞིག་བྱུང་སོང་ཟེར་ན་ད་ང་རང་སྔོན་ནས་ཡར་ནང་པ་ཡིན་ལབ་ཀྱི་ཡོད་རེད་རོ་སྐྱབས་གསུམ་གྱི་སྐོར་དང་དེ་ཚོ་ང་ཚོ་ཁྱེད་སྐོར་ཅིག་ཤུ་ཤིག་ཧ་གོ་གི་ཡོད་མ་རེད་ད་འདི་ལ་སླེབས་རྗེས་སོ་སོ་སྐྱབས་གསུམ་སྐོར་སློབ་སྦྱོང་བྱས་དང། ཨ་ནི་ནང་པའི་བདེན་པ་བཞི་སྐོར་ལ་ཡང་སློབ་སྦྱོང་བྱས་པས་དེ་ཚོས་ཀྱི་དཔེ་མི་སྲིད་ཀྱི་སོ་སོ་ལ་ཡང་ཕན་ཐོགས་པོ་བྱུང་སོང་ཨ་ནི་སེམས་ནང་ལ་ཡང་དཔེ་མི་སྲིད་ཀྱི་ཚོར་བ་ག་རེ་ཞིག་སླེབས་སོང་ཞུས་པ་ན་སོ་སོ་སྐྱབས་གསུམ་ལ་སློབ་སྦྱོང་བྱས་རྗེས་སོ་སོ་དངོས་གནས་ད་ནང་པའི་གི་གྲས་ལ་ཡང་ཚུད་པ་ཅིག་བྱུང་སོང་ཨ་ནི་སེམས་ནང་ལ་ཡང་དཔེ་མི་སྲིད་ཀྱི་དགའ་ཚོར་ཤུགས་ཆེན་པོ་ཞིག་སྐྱེས་སོང་རོ་འདི་སྔོན་ནས་ད་སོ་སོ་ནང་པ་ཡིན་ལབ་ཀྱི་ཡོད་རེད་ཡིན་ན་ཡང་ད་སངས་རྒྱས་དཀོན་མཆོག་གི་ཡོན་ཏན་ག་རེ་རེད་པས་ཨ་ནི་སྐྱབས་གསུམ་གྱི་བསླབ་བྱ་ག་རེ་ཡོད་པས་ཕན་ཡོན་ག་རེ་ཡོད་པས་དེ་ཚོ་རྒྱས་པོ་ཅིག་ཤེས་ཡོད་མ་རེད་དུས་བཟང་དམིགས་བསལ་དགོན་པ་ལ་ཡང་ཆོས་མཇལ་འགྲོ་བའི་སྐབས་སུ་འདིའང་སངས་རྒྱས་ཀྱི་སྐུ་མཇལ་བ་ཙམ་གྱིས་སོ་སོ་སེམས་ནང་ལ་ཡང་དངོས་གནས་ཀྱི་ཁོང་གི་ཡོན་ཏན་དེ་ཉམས་མྱོང་འདི་འདྲ་རྒྱས་པོ་ཅིག་ཡོད་མ་རེད་ད་ད་ལྟ་ཅིག་འགྲོ་བའི་སྐབས་སུ་ལ་ཡང་སོ་སོ་ཞལ་འདོན་སྐྱོར་བ་ན་ལ་ཡང་སེམས་ནང་ལ་ཡང་དངོས་གནས་ཚོར་བ་ཤུགས་ཆེན་པོ་ཞིག་སླེབས་ཀྱི་འདུག་འདི་ཚང་མ་ད་ཟླ་བ་དྲུག་གི་དགེ་རྒན་ཚོ་བཀའ་དྲིན་ལ་བརྟེན་བྱས་བྱུང་སོང་ད་འདི་དཔེ་མི་སྲིད་ཀྱི་སོ་སོ་སྒེར་ལ་ཡང་ཕན་ཐོགས་པ་བྱུང་སོང་ཞུ་ཡི་ཡིན། ཟླ་བ་དྲུག་རིང་གི་ཟབ་སྦྱོང་དེའི་ནང་མཉམ་ཞུགས་གནང་མཁན་སློབ་ཕྲུག་ཚོ་རང་རང་སོ་སོའི་དམིགས་ཡུལ་འདྲ་མིན་གྱི་ཐོག་ནས་ཕེབས་ཡོད་པའི་སྐོར་དགེ་ཆེ་དགེ་བཤེས་ཡོན་ཏན་ལགས་ཀྱིས་མུ་མཐུད་གསུང་ཡ་ལ། ད་ཁོང་ཚོ་ཚང་མ་ལོ་མཐོ་རིམ་ཐོན་པ་རྐྱང་རྐྱང་རེད། འོ་དེ་ཡིན་དུས་ད་ཁོང་ཚོ་ཤེས་འདོད་ཆེན་པོ་ཡོད་མཁན་ད་རྐྱང་རྐྱང་ཅིག་རེད་ད་ཅིག་ཤེས་འདོད་ཡོད་པའི་ད་རྒྱུ་མཚན་འདྲ་བོ་འདི་ཀོ་སྣ་མིན་སྣ་ཚོགས་ཅིག་ཡོང། འགྲོ་གི་འདུག་ཁ་ཤས་ནས་ནི་ཅིག་ད་སོ་སོ་རང་བཞིན་གྱིས་ད་ཅིག་ནང་ཆོས་འདི་ཅིག་བྱེད་རྒྱུ་བྱུང་ན་བསམ་བསམ་འདྲ་བོ་ད་འདི་འདྲ་ཡོང་གི་རེད་ཡང་ཁ་ཤས་ནས་ཡང་སོ་སོ་ཅིག་སྤྱི་ཚོགས་ནང་ལ་ཡར་མར་ཕེབས་དུས་ཙམ་པ་ཡང་ནང་ཆོས་སྐོར་ལ་གྲོས་བསྡུར་དང་བགྲོ་གླེང་དང་འདི་འདྲ་བྱུང་དུས་ཨ་ནི་དཔེར་ན་ད་དེ་ན་ཨ་རི་ནས་ཡོང་མཁན་བུ་མོ་ཅིག་ཡོད་རེད་ཁོང་གིས་དེ་ན་ང་ཚོ་ད་སྤྱི་ཚོགས་ནང་ལ་མར་ཡོང་དུས་ཁྱེད་ཚོ་ནང་པ་རེད་བ་ཟེར་ལབ་ཀྱི་འདུག་ཟེར་ན་ང་ནང་པ་ཡིན་ཟེར་ནས་ནང་པ་ཟེར་ན་ག་རེ་རེད་ཟེར་ནས་ཁོ་ཚོས་དྲིས་ཀྱི་འདུག་དེ་དུས་ཙམ་པ་ལན་རྒྱག་རྒྱུ་ཅིག་རག་གི་མི་འདུག་ཨ་ནི་དཔེ་དཀའ་ངལ་འདུག་ཟེར་འོ་དེ་འདྲའི་གི་ཡང་དཀའ་ངལ་འཕྲད་ནས། ད་ནང་ཆོས་དེ་འཇིག་པ་འདི་མ་སྦྱངས་ན་འགྲིག་གི་མི་འདུག་བསམ་བྱས་ད་ཤེས་འདོད་སྐྱེ་མཁན་ཅིག་བྱས་ད་མི་རེ་ལ་ཤེས་འདོད་ཡོང་ཡས་ཀྱི་ཡ་ནི་ཅིག་རྐྱེན་འདྲ་བོ་སྣ་མིན་སྣ་ཚོགས་ཅིག་ཡོང་བསྡད་ཀྱི་འདུག་ཁ་ཤས་ནི་ད་ཅིག་ནང་ཆོས་ལ་དད་པ་ཆེན་པོ་བྱས་ཡང་མ་ཤེས་པ་བྱས་ན་ཁ་ཤས་ནི་ཡ་ནི་བླ་མས་ཀྱི་གསུང་ཆོས་མང་པོ་གནང་གསུང་ཆོས་མང་པོ་གནང་གི་ཡོད་དེ་ཡ་ནི་དེ་ཡག་པོ་ཞིག་མ་གོ་བ་བྱས་འོ་དེ་འདྲ་བྱས་ནི་ད་ཤེས་འདོད་ཆེན་པོ་བྱས། མང་ཆེ་བས་ཤེས་འདོད་ཞེ་དྲག་ཤུགས་ཆེན་པོ་འདུག་ཨ་ནི་དེ་ནི་དང་ལེན་བྱེད་སྟངས་སྐོར་དེ་ཨ་ནི་དང་ལེན་ཡང་ད་བརྒྱ་ཆ་དེ་མཚོན་ན་བརྒྱ་ཆ་མཐོ་བོ་རེད་ད་དེ་ཁོ་རང་ཚོ་ཟླ་བ་དྲུག་རིང་སློབ་སྦྱོང་ཐམ་བྱེད་སྟངས་འདྲ་བོ་དེ་དེ་གས་མུ་མཐུད་བྱེད་པ་ཤུགས་རྒྱབ་བྱས་ཏེ་སྦྱང་གནང་གི་འདུག་དང་ལེན་ཞེ་དྲག་ཆེན་པོ་རེད། ཧོན་སུར་རྒྱུད་མེད་གངས་ཅན་རིག་གནས་སློབ་གྲྭར་ཟླ་བ་དྲུག་རིང་གི་ཟབ་སྦྱོང་དེའི་ནང་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་དང་མོན་གྷོ་གཞིས་ཆགས་གྲོང་ཁྱེར་སྦེང་ལོར་དང་དེ་བཞིན་ལ་དྭགས་དང་བལ་ཡུལ་ཨ་མི་རི་ཀ་བཅས་ནས་མཐོ་རིམ་སློབ་གྲྭ་ཐོན་པའི་བོད་པའི་སློབ་མ་ཁྱོན་བཅོ་བརྒྱད་ལ་ཟབ་ཁྲིད་གནང་ཡོད་པ་དང་སློབ་ཁྲིད་ཀྱི་སློབ་ཚན་ཁག་གི་སྐོར་དགེ་ཆེ་དགེ་བཤེས་ཡོན་ཏན་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་ཡ་ལ། ཟབ་ཁྲིད་གནང་ཡག་གི་སློབ་ཚན་གཙོ་བོ་དེ་ཨ་ནི་ད་ནང་དོན་རིག་པ་བྱས་ད་དེ་ལ་འཇུག་པའི་གི་ད་སྒོ་དེ་མཚོན་ན་ཨ་ནི་རིགས་ལམ་ཨ་ནི་སྐད་ཡིག་གཙོ་བོ་དེ་ག་དེ་གསུམ་དེ་རེད་ད་ནང་དོན་རིག་པའི་ནང་ལོགས་ལ་ཨ་ནི་ད་གཞུང་ཆེན་ཟེར་ནས་ཡང་ཀློག་དེབ་ཅིག་ཡོད་རེད་ད་དེའི་ནང་ལ་ད་ཕལ་ཆེར་གཞུང་ཆེན་བཀའ་པོད་ལྔ་གི་ད་སྙིང་བསྡུས་སྙིང་བསྡུས་སྙིང་བསྡུས་བྱས་ནི། རྩ་བའི་གཞུང་བཀའ་པོད་ལྔ་ཟེར་ན་རྒྱ་ཆེན་པོ་ཞེ་པོ་ཅིག་རེད་བ་ལ་ད་དེའི་ནང་གི་སྙིང་བསྡུས་སྙིང་བསྡུས་བྱས་ནས་གཞུང་ཆེན་ཟེར་ནས་སློབ་ཚན་ཀློག་དེབ་ཅིག་བྱས། ནི་དེ་ནས་ད་སྔོན་འགྲོ་ཟེར་ཡང་ཀློག་དེབ་ཅིག་ཡོད་དེའི་ནང་ལོགས་ལའང་གཙོ་བོ་དེ་གྲུབ་མཐའ་རེད་དེའི་སྔོན་ལ་ཡང་ཆོས་འབྱུང་མདོར་བསྡུས་ཅིག་ཡོད་རེད་ནི་ད་གྲུབ་མཐའ་བྱས་ད་གཞུང་ཆེན་ནང་དོན་རིག་པའི་གི་སློབ་ཚན་ནང་ལོགས་ད་གཙོ་བོ་འདྲ་བོ་དེ་དེ་རེད་དེ་ནས་ཡང་ནི་རིགས་ལམ་རེད་བ་ལ་ཨ་ནི་རིགས་ལམ་ལ་དང་པོ་སྔོན་ལ་ཡང་བསྡུས་ཆུང་རིགས་ལམ་འཕྲུལ་གྱི་ལྡེ་མིག་ཟེར་ནས་བསྡུས་ཆུང་ད་ཁ་དོག་དཀར་དམར་ནས་མར་ལ། དེ་བྱས་ཨ་ནི་དེ་ནས་གལ་ཆེ་ཤོས་དེ་རིགས་ལམ་གྱི་སློབ་ཚན་གཙོ་བོ་དེ་བློ་རིག་དེ་གནང་བཞག་ཡོད་རེད་ཨ་ནི་དེ་ནས་ནི་ཐ་མ་ཐ་མ་དེ་ལ་ད་དུས་ཚོད་ལྷག་མ་དེ་ལ་རྟགས་རིགས་ཏོག་ཙམ་ཁྲིད་གནང་ཡོད་རེད་འོ་ད་འདི་རིགས་ལམ་སྐོར་དེ་བུ་དུ་བྱས་དེ་ནས་ཨ་ནི་བོད་ཀྱི་སྐད་ཡིག་རེད་སྐད་ཡིག་ནང་ལ་གཙོ་བོ་དེ་ཨ་ནི་སུམ་རྟགས་གཉིས་བྱས་ཨ་ནི་དེ་ནས་ནི་དག་ཡིག་ཡོད་རེད་ཨ་ནི་ཐ་མ་ཐ་མ་དུས་ཚོད་ཏོག་ཙམ་ལྷག་མ་དེ་ལ་སྙན་ངག་ཏོག་ཙམ་བྱས་ནས་ད་སློབ་ཚན་གཙོ་བོ་ད་འདི་ག་དེ་རེད་ད་ཁ་སང་འདི་སྤྱི་ཟླ་བདུན་པའི་གི་ཚེས་གཅིག་ནས་ཨ་ནི་ད་བཅུ་གཉིས་པའི་གི་ཚེས་སུམ་ཅུ་བར་དུ་ཨ་ནི་ཟླ་བ་དྲུག་ཏག་ཏག་འདུག་ཟེར་རེད་ལ། ལྷག་པར་དུ་སློབ་ཕྲུག་ཚོའི་བསམ་པའི་འཁྱེར་སོ་དང་ཀུན་སྤྱོད་བཟང་དུ་ཕྱིན་ཡོད་པ་དགེ་ལས་ཚང་མར་གཅིག་གྱུར་གྱི་གཟིགས་ཚུལ་བྱུང་ཡོད་པ་དགེ་ཆེ་ཡོན་ཏན་ནོར་བུ་ལགས་ཀྱིས་གསུང་གི་འདུག་ལ་སློབ་ཕྲུག་ཚོས་ཆུང་ས་རང་གི་ཁྱིམ་ཚང་གི་ལས་དོན་ནས་ཆེ་ས་རྒྱལ་ཁབ་ཀྱི་ཆོས་སྲིད་ཟུང་འབྲེལ་གྱི་ཞབས་འདེགས་སྒྲུབ་པའི་སྐབས་བཟང་ཕྱོགས་ཀྱི་ཤུགས་རྐྱེན་ངེས་ཅན་ཞིག་ཐེབས་ཐུབ་པའི་ཐུགས་རེ་ཡང་ཆེན་པོ་གནང་གི་འདུག། དེང་སང་ད་བཙན་བྱོལ་སྤྱི་ཚོགས་ཀྱི་གནས་སྟངས་དང་ད་ཕྱོགས་གང་ས་ནས་བསམ་བློ་བཏང་བ་ཡིན་ན་ཚང་མ་གིས་ད་ཤུགས་རྒྱག་དགོས་ཡ་ཅིག་དུས་ཚོད་དེ་ཏོག་ཙམ་གཉན་འཕྲང་ཡིན་དུས་ད་ང་ཚོས་ད་འགྱེལ་ས་ནས་ལངས་ཟེར་གྱི་རོགས་ལ་ད་དེ་ཤུགས་རྒྱབ་ནས་བྱེད་དགོས་ཡ་ཅིག་ད་དེ་འདྲ་རེད་ཤག། རེད་མ་བསླབ་པའི་དེ་ནི་མི་སངས་རྒྱས་ཀྱི་གསུང་ཨ་ནི་ད་ག་ནང་བཞིན་རིག་པ་བསླབ་གི་ཡོད་རེད་ཨ་ནི་བོད་ཀྱི་སྐད་ཡིག་བསླབ་དགོས་རེད་ད་དེ་གོ་ཤུགས་མ་ཐུག་གི་སློབ་ཕྲུག་ཚོ་དང་པོ་དེ་ཕེབས་དུས་རྩིས་རྒྱབ་པ་ཡིན་ན་ནི་ནང་ཆོས་ད་ཆོས་ཕྱོགས་ངོས་ལ་ཡང་མཐོང་རྒྱ་ཐོས་རྒྱ་ཆེ་རུ་འགྲོ་གི་འདུག། ཨ་ནི། གལ་ཆེ་ཤོས་དེ་བསམ་བློ་ལ་འགྱུར་བ་ཡག་ཐག་ཆོད་འགྲོ་གི་འདུག་ཨ་ནི། ཡང་གཞན་དག་ཅིག་ནས་བཤད་པ་ཡིན་ན་ཡང་ཁ་ཤས་ཀྱིས་དགེ་འདུན་པ་གི་ཡོན་ཏན་མཐོང་མ་སོང་ནས་ཁྱད་ཆོས་མཐོང་མ་སོང་ནས་དེ་ཙམ་གྱི་དེ་དངོས་གནས་དོ་སྣང་དང་དེ་འདྲའི་གལ་མ་བྱུང་དུས་ལན་དགེ་འདུན་པ་ཟིན་གི་ག་འདྲ་ཡིན་མིན་དགེ་འདུན་པ་གི་ཁྱད་ཆོས་དང་ཡོན་ཏན་དེ་མཐོང་སྣང་བསམ་བློ་དེ་ཡར་རྒྱས་ཕྱིན་པ་ཡིན་ཙང་ཞུ་མ་ཐུབ་གི། ཕྱིའི་ཀུན་སྤྱོད་ཀྱི་ཡར་རྒྱས་མི་འདུག་ལམ་སེང་འགྲོ་བསྡད་ཀྱི་འདུག་ཨོ་ད་ག་ནང་བཞིན་ཨ་ནི་སྐད་ཆ་བཤད་སྟངས་ལ་ཡར་རྒྱས་འགྲོ་གི་འདུག་ཨ་ནི་ནང་བཞིན་ཅིག་རྒན་གཞོན་གོ་རིམ་གྱི་གང་འཚམ་ཡར་རྒྱས་འགྲོ་གི་འདུག་ད་ག་ཅིག་འདི་ལ་ཅིག་ཕྱོགས་གང་འཚམ་ནས་ཐུགས་ཕན་གསོས་པོ་ཞེ་དྲག་ཡོང་གི་འདུག་གལ་ཆེ་ཤོས་དེ་ཨ་ནི་བསམ་བློ་ཡར་རྒྱས་ཕྱིན་ད་འདི་ང་ཚོ་དགེ་ལས་མང་ཆེ་གི་མཐོང་ཚུལ་གཅིག་པ་རེད་ཨ་ནི་སློབ་ཕྲུག་ཁོ་རང་ཚོའི་ཞལ་ནས་ད་ག་རང་གསུང་གི་ཡོད་རེད་ཕན་ཐོགས་ཆེན་པོ་བྱུང་སོང་ཟེར། ཉིས་སྟོང་བདུན་ལོར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་གཞིར་བཟུང

གངས་ཅན་རིག་གནས་སློབ་གྲྭའི་དགེ་ཆེ་དགེ་བཤེས་ཡོན་ཏན་ནོར་བུ་ལགས་རེད། ལེ་ཚན་འདིའི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན་རྣམ་པ་ཚོས་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་གནང། རེད། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ་དེ་རིང་གི་ལེ་ཚན་འདིའི་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོའི་ཟླ་བ་གསུམ་པའི་ཚེས་བཅུ་གཅིག་ནས་བཅུ་གསུམ་གྱི་བར་ལ་རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བླ་མ་མཆོད་པའི་བཀའ་ཁྲིད་བསྩལ་འདུག་པའི་ཚན་པ་བཅུ་གཅིག་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྦས་དོན་མངོན་པར་རྟོགས་པའི་རྣམ་གཞག་སྟོན་པའི་གཞུང་རྣམས་ཀྱི་བསྟན་དོན་གཙོ་བོ་དེ་ནི། བསླབ་པར་བྱ་བའི་ཡུལ་རྣམ་མཁྱེན་དང་ལམ་ཤེས་གཞི་ཤེས་བཅས། མཁྱེན་པ་གསུམ་གྱི་སྟེང་ལ། ཉམས་སུ་ལེན་པའི་ཆེད་རྣམ་རྫོགས་སྦྱོར་བ་དང་རྩེ་མོའི་སྦྱོར་བ་མཐར་གྱིས་སྦྱོར་བ། སྐད་ཅིག་མའི་སྦྱོར་བ་བཅས་སྦྱོར་བ་བཞི་བསྒོམས་པའི་ལག་རྗེས་མཐར་ཐུག་པ་དེ་ནི། འབྲས་བུ་ཆོས་སྐུ་ཡིན་ཞིང། མཁྱེན་པ་གསུམ་དང་སྦྱོར་བ་བཞི། འབྲས་བུ་ཆོས་སྐུ་དང་བཅས་པ་ལ་དངོས་པོ་བརྒྱད་དུ་འབོད་ཀྱི་ཡོད་ཅིང། དེ་ཡང་རྣམ་རྫོགས་སྦྱོར་བ་མཚོན་བྱེད་ཀྱི་ཆོས་བཅུ་གཅིག་དང། རྩེ་མོའི་སྦྱོར་བ་མཚོན་བྱེད་ཀྱི་ཆོས་བརྒྱད། མཐར་གྱིས་སྦྱོར་བ་མཚོན་བྱེད་ཀྱི་ཆོས་བཅུ་གསུམ། སྐད་ཅིག་མའི་སྦྱོར་བ་མཚོན་བྱེད་ཀྱི་ཆོས་བཞི་སྟེ། སྦྱོར་བཞི་མཚོན་བྱེད་ཀྱི་ཆོས་སོ་དྲུག་གི་སྟེང་ལ། རྣམ་མཁྱེན་མཚོན་བྱེད་ཀྱི་ཆོས་བཅུ་དང། ལམ་ཤེས་མཚོན་བྱེད་ཀྱི་ཆོས་བཅུ་གཅིག། གཞི་ཤེས་མཚོན་བྱེད་ཀྱི་ཆོས་དགུ་སྟེ། སུམ་ཅུ་བསྣན་ཏེ། དྲུག་ཅུ་རེ་དྲུག་ཡོད་པའི་སྟེང་ལ། འབྲས་བུ་ཆོས་སྐུ་མཚོན་བྱེད་ཀྱི་ཆོས་བཞི་བསྣན་པའི་བདུན་ཅུ་བྱུང་བ་དེ་དག་ལ་དོན་བདུན་ཅུར་འབོད་པ་སྟེ། དེ་དག་རྣམས་ནི། ཤེར་ཕྱིན་གྱི་སྦས་དོན་མངོན་པར་རྟོགས་པའི་རིམ་པར་འབོད་པ་དེ་ཡིན། འདི་དག་ལ་སྦྱང་བ་བྱེད་པའི་དམིགས་ཡུལ་མཐར་ཐུག་དེ་ནི། སངས་རྒྱས་ཀྱི་ས་ཡི་སྐུ་བཞི་མངོན་དུ་འགྱུར་བའི་ཆེད་དུ་ཡིན་ལ། སྐུ་བཞིའི་ནང་གི་ལོངས་སྐུ་དང་སྤྲུལ་སྐུ་གཉིས་ལ་གཟུགས་སྐུ་ཞེས་འབོད་ཀྱི་ཡོད་པ་དང། འགོག་པའི་བདེན་པ་ལ་ཆོས་སྐུ་དང། རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ལ་འབྲས་བུ་ཆོས་སྐུ་ཞེས་པའི་ཐ་སྙད་མཛད་ཡོད་པ་དེ་ཡིན། དེ་ཡང་མགོན་པོ་མཆོག་གིས་ནང་པའི་ཆོས་སྐད་དུ་སྐྱེས་བུ་ཐ་མལ་པ་སྟེ་སྤྱིར་བཏང་གི་མི་ཞིག་ལ། གནས་ངེས་པ་འོག་མིན་སྟུག་པོ་བཀོད་པའི་ཞིང་ཁམས་སུ་བཞུགས་པའི། ལོངས་སྐུ་ངེས་པ་ལྔ་ལྡན་དེ་ཉིད་སྣང་མི་ཐུབ་པ་དང། མཆོག་གི་སྤྲུལ་སྐུ་སྟེ་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་ལྟ་བུ། ལོ་ངོ་ཁྲི་འབུམ་མང་པོའི་ནང་ལ་ལན་རེ་ཙམ་འབྱོན་པའི་ཚུལ་སྟོན་གྱི་ཡོད་པའི་དབང་གིས། སངས་རྒྱས་གང་ཞིག་འཇིག་རྟེན་ལ་བྱོན་ནས། མཛད་པ་བཅུ་གཉིས་ལ་སོགས་པ་སྟོན་བཞིན་པའི་སྐབས་སུ་སྐྱེས་ནས། སངས་རྒྱས་ཀྱི་ཞལ་ལ་དངོས་སུ་མཇལ་ཞིང། གསུང་ཐོས་རྒྱུ་དཀོན་པའི་མཐར་ཐུག་ལྟ་བུ་ཡིན་ཕྱིར། སངས་རྒྱས་རྣམས་ཀྱིས་ཕྱི་རབས་གདུལ་བྱ་ལ། ཐར་པའི་ལམ་བསྟན་པ་དེ་ཉིད་ཚུལ་བཞིན་དུ། རང་ལ་སྟོན་མཁན་དེ་ནི། ད་ལྟ་གང་ཟག་རང་ག་བའམ་རང་ག་བའི་རྣམ་པར་བཞུགས་པའི་ཆོས་འབྲེལ་དངོས་ཐོབ་ཀྱི་བླ་མ་དགེ་བའི་བཤེས་གཉེན་དེ་དག་ཡིན་པས་དེ་དག་ལ་སངས་རྒྱས་དངོས་ཀྱི་འདུ་ཤེས་དགོས་པ་དེ། བླ་མའི་རྣལ་འབྱོར་གྱི་གོ་དོན་མཐར་ཐུག་དེ་ཡིན་ལ། རང་ཉིད་སྨིན་ཅིང་གྲོལ་བར་བྱེད་པའི་ས་མཁན་ཀྱང་ཆགས་ཀྱི་ཡོད་པ་དེ་ཡིན།
ང་རང་ཚོའི་དཔལ་སངས་རྒྱས་རང་ཆེ། ཅེས་མཆོག་གི་སྤྲུལ་སྐུའི་རྣམ་ཅན་གྱི་དཔེར་ན། ད་ལོངས་སྐུའི་ལོངས་སྤྱོད་རྫོགས་པའི་སྐུ་ཡི་རྣམ་ཅན་གྱི་སངས་རྒྱས་ད་ཕར་བཞག་ནས་མཆོག་གི་སྤྲུལ་སྐུའི་རྣམ་ཅན་གྱི་སངས་རྒྱས་ཡིན་ང་རང་ཚོས་མཇལ་ཐུབ་ཡ་མེད་པ་ཆགས། བྱས་འདི་འདྲ་ཡིན་པ་ཡིན་དུས་ང་རང་ཚོ་ལ་ཡ། ཅེས་ཁ་ཡོད་ལག་ཡོད་ཀྱི་ཆོས་ཉམས་ལེན། ཡོང་ཐུབ་ཡ་དེ་ཨེ་ནི་ད་ལྟ་རང་དང་བོད་ཀྱི་ཁ་མཉམ་ལག་མཉམ་ལ་ཡོད་བསྡད་པའི་ཨེ་ནི་ཐ་མལ་གྱི་རྣམ་པ་ལ་བརྟེན་པའི་དགེ་བའི་བཤེས་གཉེན་འདི་ཁོ་ནའི་དྲིན་ལ་བརྟེན་ནས་ད་ཡོང་དགོས་ཡ་དེ་ད་གསལ་བོ་རེད། བྱས་དེ་འདྲ་ཡིན་པ་ཡིན་དུས་ཅིག་སངས་རྒྱས་ཀྱི་རྟགས་ཅིག་འདས་པའི་སངས་རྒྱས་ད་ལྟ་ཡོད་པའི་སངས་རྒྱས་གོ་ད་པའི་གྲངས་ཀྱིས་མི་ལང་བ་འདི་ཡི་འདི་གིས་ང་རང་ཚོའི་དོན་ཞིག་མཛད་ཀྱི་ཡོད་པ་དང་ང་རང་ཚོའི་ཅིག་ཤེས་རྒྱུད་བྱིན་གྱིས་རློབ་ཡ་འདྲ་བོ་ང་རང་ཚོ་ལ་པའི་ལམ་སྟོན་ཞིག་གནང་གི་ཡོད་པ་ཡིན་ན་ད་བ་ག་འདྲ། ཨེ་ནི་དངོས་སུ་ན་རང་རང་དང་ཁ་མཉམ་ལག་མཉམ་ཡོད་བསྡད་མཁན་གྱི་བླ་མ་དེ། བླ་མ་དེ་བརྒྱུད་ནས་དང་བླ་མ་དེ་ལ་བརྟེན་ནས་བླ་མ་དེ་བརྒྱུད་ནས་ནི་རང་ལ་ཡ་གཅིག་བྱིན་རླབས་ཡིན་ནའི་དེ་བརྒྱུད་ནས་འཇུག་དགོས་ཡ། འོ་ལམ་སྟོན་ཡིན་ནའི་དེ་བརྒྱུད་ནས་ཡོང་དགོས་ཡ་གཅིག་མ་གཏོགས་ང་རང་ཚོ་ཐད་ཀར་འོ་ད་ཡིན་ནའི་ཅིག་སངས་རྒྱས་ཐུགས་རྗེ་ཆུང་བ་དང་མ་རེད་དེ་ང་རང་ཚོ་བསོད་ནམས་དམན་པ་དང་དེ་འདྲས་ཀྱི་དབང་གིས་ཨེ་ནི་སྐུ་མཇལ་ཐུབ་ཡ་གཅིག་དང། འོ་ད་གདམས་པ་ཉན་ཐུབ་ཡ་ཅིག་མེད་པ་ཆགས་བྱས། དེ་འདྲ་ཡིན་པ་ཡིན་དུས། ཨཱ་ནི་གནས་ཚུལ་འདིའི་ཆ་ནས་རང་གི་བླ་མ་དེ་ཨཱ་ནི་སངས་རྒྱས་ཐམས་ཅད་ཀྱི་སྐུ་ཡི་སྐུ་ཚབ་གསུང་གི་གསུང་ཚབ་ཅིག་ཆགས་བྱས་བཞུགས་ཡོད་པ་རེད། འོ་དེ་འདྲ་ཡིན་དུས་ང་རང་ཚོ་འཇིག་རྟེན་ཕལ་པ་ལ་ཆ་བཞག་ནས་དཔེར་ན་གཞུང་གིས་བཏང་བཞག་པའི་དཔེར་ན་སྐུ་ཚབ་བྱོན་པ་ཡིན་ན། སྐུ་ཚབ་དེ་ལ་ཡང་མི་ཁོ་རའི་གནས་ཚུལ། སྒེར་པའི་གནས་ཚུལ་ག་རེ་ཡིན་རུང་མིན་རུང་རྩ་བ་མི་དེ་གཞུང་གི་སྐུ་ཚབ་ཟུར་ཞིག་ཡོང་པ་ཡིན་དུས་ཙ་ནས་ཨཱ་ནི་དེ་ལ་ཡང་ཅིག། བརྙས་སྨོད་དང་ཅིག་བྱས་པ་ཡིན་ན་དེ་གཞུང་ལ་བརྙས་སྨོད་བྱས་པ་ལ་འགྲོ་བསྡད། དེ་ལ་ཡང་ཁོ་རང་གཅིག་གིས་བརྩི་བཀུར་ཡག་པོ་བྱས་པ་ཡིན་ན་བའི་གཞུང་དེ་ལ་པའི་བརྩི་བཀུར་བྱས་པ་ཞིག་ཏུ་འགྲོ་བསྡད་མཁན། འོ་ན་གཞུང་ལ་ཡང་བརྩི་བཀུར་ཡོད་ན་གཞུང་དེས་མངགས་བཞག་པའི་མི་དེ་ལ་ཡང་མི་ཁོ་ག་ཚོད་ཞན་ན་ཡང་མི་དེ་ལ་བརྩི་བཀུར་བྱེད་དགོས། འོ་ན་འཇིག་རྟེན། འཇིག་རྟེན། སྤྱིར་བཏང་གི་དཔེར་ན་འཇིག་རྟེན་ཚུལ་ལུགས་རིག་གནས་འདི་ཡིན་པ་རེད་ལ་འོ་ན་སྐབས་འདིར་ཡང་ང་རང་ཚོ་ཅིག་བླ་མ། ཐ་མལ་པའི་རྣམ་པ་ལ། ད་ཐ་མལ་པའི་རྣམ་པའང་གང་འདྲ་ཐ་མལ་པར་ཡོད་པའང་གང་འདྲ་ག་ཡིན་ནའི་མིན་ནའི། ཨེ་ནི་རང་དང་ཁ་མཉམ་ལག་མཉམ་བྱས་ནས་ཡོད་བསྡད་པའི་ད་བླ་མ་དེ། བླ་མ་ཡིན་ན་སངས་རྒྱས་ཡིན་པའི་ཁྱབ་བསལ་ལྕགས་བསལ་སྒུག་ཡོད་ན་མེད་ན། བཀའ་དྲིན་བྱང་ཆུབ་སེམས་དཔར་གྱུར་པའི་བླ་མ་ཡང་ཡོང་མཁན་རེད་ས་ཐོབ་པའི་བླ་མ་ཡང་ཡོང་མཁན་རེད། དེ་དག་སོ་སོའི་སྐྱེ་བོ་ལམ་མ་ཞུགས་དེ་ཡང་ཏན་ཏན་ཡོང་མཁན་རེད། ད་བླ་མའི་ངོས་ནས་ག་རེ་ཡིན་རུང་མིན་རུང་སོ་སོའི་ངོས་ནས་སངས་རྒྱས་ཐམས་ཅད་ལས་ལྷག་པ་དང་སངས་རྒྱས་ཐམས་ཅད་པའི་འདུས་པའི་རང་གཟུགས་ལ་བལྟས་བཞག་ན་ལྟ་ཐུབ་ཡག་ཅིག་ཡོད་པ་རེད་ལ། བལྟས་ན་རང་ལ་ཁེ་བཟང་ཆེན་པོ་ཡོད་བསྡད་པ་ཡིན་དུས་ཙ་ནས་ད་འདུག་བྱས་ནས་བློ་སྦྱང་ཐུབ་ཡག་ཅིག་དང་བློ་སྦྱང་ན་དགེ་མཚན་ཡོད་པ་ཅིག་ཡིན་པ་རེད། དེ་འདྲ་ཡིན་པ་ཡིན་དུས། སྣང་བ་ག་དག་བླ་མ་དེ། ཨེ་ནི། ངོ་བོ་གང་ཡིན་རུང་མིན་རུང་གང་དག་པའི་སངས་རྒྱས་ཐམས་ཅད་ཀྱི་དང། རང། པའི་སངས་རྒྱས་ཐམས་ཅད་ཀྱི་པའི་སྐུ་ཡི་སྐུ་དོད་གསུང་གི་གསུང་དོད་ཆགས་ནས་ཡོང་བ་ཡིན་དུས་ད་དེ་ལ་ཡང། ཨེ་ནི། རང་གཅིག། པའི་ཚུལ་བཞིན་དུ་བས་བསྟེན། པའི་ཚུལ་བཞིན་དུ་བས། བ། ཁ་སོགས་ལས། གུས་བཀུར་བཅས་བྱེད་ཀྱི་ཡིན་ན། ཨེ་ནི་སངས་རྒྱས་ཐམས་ཅད་ལ་ཡང་བས་མཆོད་པ་དང་སངས་རྒྱས་ཐམས་ཅད་ལ་བས་བཀུར་བ་ནང་བཞིན་ཡོང་གི་ཡོད་པ་ཡིན་དུས་འོ་དེ་འདྲ་སོང་བ་ཡིན་པ་འདི་ནི་རང་བྱུང་བཅོམ་ལྡན་འདས་ལྷག་པའི་ལྷ་ནི་གཅིག་པུ་ཉིད། མན་ངག་རབ་ཏུ་སྟེར་བའི་ཕྱིར་རྡོ་རྗེ་སློབ་དཔོན་དེ་ལས་ལྷག་ཅེས་གསུངས་སོ། རྒྱུ་མཚན་དེ་ལྟར་ན།

དུས་ཀྱི་ཐོག་མཐའ་སྐད་ཅིག་མ་གཅིག་གི་ཡུན་ཚད་ལ་ཡང་ཐང་ལྷོད་དང་བར་སྟོང་མེད་པར། སེམས་ཅན་གྱི་དོན་ནི་འབད་མེད་ལྷུན་གྲུབ་ཀྱི་ངང་ལ་མཛད་ཀྱི་ཡོད་པ་ཡིན་མོད་ཀྱི། ལས་དང་བསོད་ནམས་སོགས་རྒྱུ་ཚོགས་མང་པོ་ཞིག་གིས་ཐད་ཀར་སངས་རྒྱས་ལས་ཆོས་ཞུ་ཐུབ་ཀྱི་མེད་པ་ལ་བརྟེན་ནས། ཆོས་སྟོན་མཁན་གྱི་བླ་མ་དགེ་བའི་བཤེས་གཉེན་དང། སྔགས་འཆང་མཁའ་འགྲོ་མ་སོགས་ཀྱི་ཐུགས་རྒྱུད་བྱིན་གྱིས་བརླབས་ནས། སངས་རྒྱས་ཀྱི་མཛད་པ་མང་པོ་ཞིག་གདུལ་བྱ་སློབ་མའི་ཚོགས་ལ་འཕྲོད་ཐབས་གནང་གི་ཡོད་པ་དེ་ཡིན། རྒྱུ་མཚན་དེ་འདྲ་ལ་བརྟེན་ནས། ད་ལྟ་དངོས་སུ་རང་ཅག་ལ་སངས་རྒྱས་ཀྱི་ཆོས་རྣམ་པར་དག་པ་སྟོན་མཁན་གྱི་བཤེས་གཉེན་རྣམས་ནི། གདུལ་བྱ་རྣམས་ལ། སངས་རྒྱས་ཀྱི་སྐུ་ཡི་སྐུ་ཚབ་དང། གསུང་གི་གསུང་ཚབ་ཆགས་ཀྱི་ཡོད་ཕྱིར། སངས་རྒྱས་དངོས་ཀྱི་འདུ་ཤེས་དགོས་པ་དེ། ཅི་བས་ཀྱང་གལ་ཆེན་ཡིན་ཏེ། ཆོས་ཟབ་མོ་སྟོན་མཁན་གྱི། བླ་མ་དགེ་བའི་བཤེས་གཉེན་ལ་བརྩི་བཀུར་དང། གུས་བཀུར་ཞུ་བ་དེ་ནི་དོན་ངོ་མར་བླ་མ་དགེ་བཤེས་དེ་དག་གང་ཟག་ཁྱད་པར་དུ་འཕགས་པ་ཡིན་མིན་ལ་དེ་ཙམ་གྱི་འབྲེལ་བ་མེད་པར། དཔེར་ན་ས་གནས་གང་ཞིག་ཏུ། གཞུང་ངམ་ཚོགས་སྡེ་གང་ཞིག་གི་ངོ་ཚབ་ཡོད་པ་དེ་ནི། མི་ཁོ་རང་ཁྱད་པར་དུ་འཕགས་པ་ཡིན་མིན་ལ་ལྟོས་པ་མེད་པར། ཚོགས་སྤྱི་དེ་དག་གི་ངོ་ཚབ་མཚོན་པའི་ཆ་ནས། མི་དཀྱུས་མ་ལས་གུས་ཞབས་དང་བརྩི་བཀུར་མང་ཙམ་བྱེད་པ་དེ་འཇིག་རྟེན་སྤྱི་ཡི་ལུགས་སྲོལ་ཡིན་པ་ཇི་ལྟ་བ་བཞིན་དུ། ཆོས་སྟོན་མཁན་སུ་ཞིག་ལ་སྒེར་ངོས་ནས་ཁ་སྟོབས་ཇི་ཙམ་ཡོད་མེད་ལ་ལྟོས་པ་མེད་པར། སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་དྲི་མ་མེད་པ་དེ་ཉིད་གདུལ་བྱའི་རྒྱུད་ལ་སྦྱོར་མཁན་དེ་དོན་གྱིས་སངས་རྒྱས་ཀྱི་སྐུ་ཚབ་ལྟ་བུ་ཆགས་ཀྱི་ཡོད་ཕྱིར། སངས་རྒྱས་དངོས་དང་མཉམ་པའི་འདུ་ཤེས་བཟུང་ནས་བློ་སྦྱངས་པ་ཡིན་ན། འདི་དང་ཕྱི་མའི་ལེགས་ཚོགས་གང་གི་ངོས་ནས་བསམས་ཀྱང་རང་ཉིད་ལ་ཁེ་ཕན་ཆེན་པོ་ཡོད་པ་ཡིན་པའི་ཕྱིར་ན། ལམ་གྱི་གནད་ཚང་བའི་བླ་མའི་རྣལ་འབྱོར་བསྒོམ་པ་དེ་ནི། དལ་འབྱོར་གྱི་ལུས་རྟེན་ལ་སྙིང་པོ་ལེན་པའི་ཐབས་མཆོག་ཏུ་གྱུར་པ་ཞིག་ཡིན་ཏེ། བླ་མ་མཆོད་པའི་ཆོ་ག་དག་ཏུ་བླ་མའི་རྣལ་འབྱོར་བསྒོམ་ཚུལ་དེ་ཉིད་ཐད་ཀར་སྔགས་བླ་མེད་དང་སྦྲེལ་ཡོད་མེད་གང་ལྟར་ཀྱང། བླ་མའི་རྣལ་འབྱོར་གྱི་དགོངས་པ་བཞེས་ཕྱོགས་ཁོ་རང་སྔགས་བླ་མེད་དང་སྦྲེལ་ནས་ཡོད་པ་ནི། བླ་མ་དེ་ཉིད་སངས་རྒྱས་ཐམས་ཅད་འདུས་པའི་བདག་ཉིད་དུ་ལྟ་དགོས་པ་དེ། སྔགས་བླ་མེད་ཀྱི་ཉམས་ལེན་བྱེད་མཁན་ཞིག་གི་དབང་དུ་བྱས་ཏེ་ལམ་གྱི་ཁྲིད་ལུགས་བསྐྱངས་ཡོད་པ་གསལ་བོ་ཆགས་ཀྱི་ཡོད་ཀྱང། འདིའི་སྐབས་ཀྱི་གནད་གཙོ་བོ་དེ་ནི་བླ་མ་དེ་ཉིད། ཐ་མལ་བའི་སྐྱེས་བུའི་རྣམ་པར་མི་བསྒོམ་པར། རྒྱལ་བ་རྡོ་རྗེ་འཆང་གི་རྣམ་པར་བསྒོམ་ཞིང། བླ་མ་དེ་ཉིད། བདེ་སྟོང་གཉིས་སུ་མེད་པའི་གཟུགས་རྣམ་ལ་བསྒོམ་དགོས་ཕྱིར། སྔགས་བླ་མེད་ཀྱི་ཟབ་ཁྱད་འདུས་ནས་ཡོད་ཅིང། ཕྱོགས་གཞན་ཞིག་ནས། ཡན་ལག་བདུན་གྱི་སྒོ་ནས་ཚོགས་གསོག་པ་དང། གསོལ་བ་འདེབས་པ་ལ་སོགས་པ་སྔོན་དུ་བཏང་ནས། ལམ་གྱི་ལུས་ཡོངས་རྫོགས་བཤར་སྒོམ་དང་འབྲེལ་ཏེ་བྱིན་རླབས་ཞུ་བ་སོགས་ཀྱི་ཉམས་ལེན་བསྟན་པ་དེས་ནི། ལམ་རིམ་གྱི་གནད་དང་བློ་སྦྱོང་གི་གནད། བསྐྱེད་རྫོགས་གཉིས་ཀྱི་གནད་རྣམས་ཀྱང་ཚང་ནས་ཡོད་པ་ཞིག་ཡིན།
བདག་དེ་སྐད་ཞུས་པ་ནི་ཅི་བྱས་ནས་ལམ་གྱི་གནད་ཚང་བས་གསུངས་ཏེ། ལམ་རིམ་གྱི་ཨེ་ནི། བདག་གཉེན་ལོ། རྩ་བ་བླ་མའི་རྣལ་འབྱོར་འདི། སྔགས་བླ་མེད་དུ་འདྲེས་བྱ་བ་ཇི་ལྟར་གསལ་པོ་རེད། དངོས་སུ་བླ་མའི་རྣལ་འབྱོར་དེ་ཀའི་ནང་ལོགས་ལ་ཡང་ཁི་སི་ལམ་རིམ་སྐོར་ལ་བཀའ་མོལ་བྱུང་བ་ནི་ཅི་བྱས་ནས་དངོས་སུ་བླ་མའི་རྣལ་འབྱོར་དེ་དང་དེའི་ཁ་ཐུག་ལ་ཡང་སྔགས་ཀྱི་ཟབ་གནད་ཆ་ཚང་སྟོན་གྱི་ཡོད་རུང་མེད་རུང་གང་ལྟར་ཨེ་ནི་བླ་མ་སངས་རྒྱས་དང་བས་གཉིས་སུ་མེད་པ་ལ་བལྟ་ཡག་དང་སངས་རྒྱས་ཐམས་ཅད་འདུས་པའི་བདག་ཉིད་ལ་བལྟ་ཡག་ཟེར་མཁན་དེ་སྔགས་བླ་མེད་ཀྱི་ལམ་ཉམས་ལེན་བྱེད་མཁན་གཅིག་གི་དབང་དུ་བྱས་ཏེ། སྔ་ཕྱི་མ་གཏོགས་སྔ་ཕྱི་མ་གཏོགས་ཟེར་བ་རེད་ད་གང་ལྟར་མཐར་ཐུག་སྔགས་བླ་མེད་ཀྱི་ལམ་ལ་བསླབ་མཁན་གཅིག་གི་གང་ཟག་དང་བསླབ་མཁན་གཅིག་གི་དབང་དུ་བྱས་ནས་ཨེ་ནི་འོ་ད་ལམ་ཁྲིད་ལུགས་བསྟན་ཡོང་མཁན་གཅིག་ཡིན་པ་དེ་ག་ཟེ་ག་མི་ཆུང་བ་ནང་བཞིན་འདུག་ཟེར་བཞག་དེ་འདྲ་ཡིན་པ་ཡིན་དུས་ད་གང་ལྟར་ལམ་གྱི་གནད་ཚང་བས། ལམ་རིམ་རྩ་བ་བ་དང་སྔགས་བླ་མེད་ཀྱི་དེ་དག་ཅིག། ཐ་མལ་པའི་རྣམ་པ་ལ་ཕར་མི་བསྒོམ་པར། ཨེ་ནི་རྡོ་རྗེ་འཆང་གི་རྣམ་པ་ལ་ཡང་བསྒོམས་ནས། ཨོ་ག་ད་བདེ་སྟོང་གཉིས་སུ་མེད་པའི་གཟུགས་རྣམ་ལ་ཡང། ཨེ་ནི་བླ་མ་དེ་བདེ་སྟོང་གཉིས་སུ་མེད་པའི་གཟུགས་རྣམ་ལ་བསྒོམ་ཡག་བྱས་འདུག་ཟེར་ཡིན་པ་རེད། རེད་དེ་ཡིན་ན་ཡང། ཨེ་ནི་དེ་ནས། མཇུག་ཡན་ལག་བདུན་གྱི་སྒོ་ནས་ཚོགས་བསགས་པ་དང་གསོལ་བ་འདེབས་པ་དེ་ནི་སྔོན་ལ་བཏང་ནས་ཨེ་ནི་དེ་ནས། ལམ་རིམ་ལམ་ཡོངས་རྫོགས་ཀྱི་ཨོ་ག་བཤར་སྒོམ། དང་འབྲེལ་བའི་སྒོ་ནས་ནི་བྱིན་རླབས་ཞུ་ཡག་གི་ད་ཉམས་ལེན་ཅིག་གསུངས་ནས་ཡོད་པ་ཡིན་དུས་ལམ་རིམ་གྱི་ཆེ་བ་བཞི་དང་ཁྱད་ཆོས་གསུམ་དེ་ཡང་དེ་ལ་ཚང། ལམ་རིམ་གྱི་གནད་ཐམས་ཅད་ལ་ཚང། འོ་ད་ག་ནང་བཞིན་གྱི་བློ་སྦྱོང་གི་གནད་དེ་ཡང་དེ་ལ་ཚང། ཨེ་ནི་བསྐྱེད་རིམ་གྱི་གནད་དེ་ཡང་དེ་ལ་ཚང་རྫོགས་རིམ་གྱི་གནད་དེ་ཡང་དེ་ལ་ཚང་བྱས་འོ་འདུག་སེ་ཡོད་པ་དེ་འདྲ་ཡིན་དུས་ལམ་གྱི་གནད་ཚང་བས། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི།

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་འདི་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་ནས་བརྒྱུད་བསྒྲགས་གནང་གི་རེད། གསན་མཁན་རྣམ་པ་ཚོ། ད་ལྟ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེ་ནི་ཀིརྟི་རིན་པོ་ཆེའི་མཛད་རྣམ་དང་འབྲེལ་བའི་རྩོམ་དེབ་ཞལ་བྱང་དུ་མི་ཚེ་གཅིག་ལ་སྐྱེ་བ་གསུམ་ཞེས་པའི་ལེ་ཚན་གོང་མའི་གཞུང་མཚམས། ཐའེ་ཝན་གྱི་བག་ཆགས་ཞེས་པའི། ནང་དོན་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན། ཐའེ་ཝན་ནང་དགོན་པ་ཤིན་ཏུ་མང་པོ་ཡོད་པ་དང་མང་ཚོགས་རྣམས་ཆོས་དད་ཆེན་པོ་ཅན་ཤ་སྟག་ཡིན་ཁར། མང་ཚོགས་ཀྱི་ངོས་ནས་དགོན་པ་ཁག་ལ་རྒྱུ་རྫས་ཀྱི་ཞལ་འདེབས་ཆེན་པོ་བྱེད་ཀྱི་ཡོད་པར་བརྟེན་དགོན་པ་ཁག་སྟོབས་འབྱོར་ལེགས་པོ་འདུག་དགོན་པས་འཛིན་སྐྱོང་གི་ཐད་ལ་ཡང་ཚགས་ཚུད་པོ་བྱེད་ཀྱི་འདུག་པ་མ་ཟད་ནང་པའི་དགོན་པ་ཆེ་ཁག་ཚོས་འགན་འཁུར་ནས་མང་ཚོགས་ལ་ནང་ཆོས་ངོ་སྤྲོད་བྱེད་པའི་བརྙན་འཕྲིན་ལས་ཁུངས་འགའ་ཤས་བཙུགས་འདུག་འདི་དག་གིས་ཉིན་ལྟར་མང་ཚོགས་ལ་ནང་ཆོས་ངོ་སྤྲོད་གནང་གི་འདུག་དགོན་པ་ཁག་ཏུ་གནས་མཇལ་དང་ལྟ་སྐོར་ཡོང་མཁན་ཚོར་འགྲོ་སྟངས་འགྲོ་ལུགས་དང་མཐུན་རྐྱེན་བཅས་དགོན་པ་སོ་སོའི་ངོས་ནས་གོ་སྒྲིག་ཕུན་སུམ་ཚོགས་པོ་འདུག། དགོན་སྡེ་ཁག་གི་བཞེས་ལག་ཤ་མེད་ཁོ་ན་ཡིན་པ་མ་ཟད། མང་ཚོགས་ནང་དུ་ཡང་རང་བཞིན་གྱིས་དཀར་ཟས་སྟེན་མཁན་ཤིན་ཏུ་མང་པོ་ཡོད་ཚོད་འདུག་དཀར་ཟས་ཁོ་ནའི་ཟ་ཁང་ཤིན་ཏུ་མང་ཞིང་ཤ་མེད་ཀྱི་བཞེས་ལག་བཟོ་སྟངས་ཀྱི་སློབ་སྦྱོང་སྤྲོད་མཁན་ཡང་མང་པོ་འདུག་མང་ཚོགས་རྣམས་དགོན་པར་མཇལ་སྐོར་དུ་འགྲོ་བའི་སྐབས་སུ་ཡང་ཤ་མེད་ཀྱི་བཞེས་ལག་གཙང་མ་དང་ཡག་པོ་བཟོ་སའི་མཐུན་རྐྱེན་འཛོམས་པོ་འདུག། ནང་པའི་དགོན་སྡེ་སོ་སོའི་བརྙན་འཕྲིན་ཁང་གིས་དགོན་པ་སོ་སོའི་དགོན་བདག་བླ་མ་དང་གྲྭ་བཙུན་མཁས་པ་སོགས་གདན་ཞུས་ཀྱིས་མང་ཚོགས་ལ་ནང་ཆོས་ངོ་སྤྲོད་གཟུགས་མཐོང་བརྙན་འཕྲིན་ཁང་སོ་སོ་ནས་ཉིན་ལྟར་རྒྱང་སྲིང་གནང་གི་འདུག་ཐེ་ཝན་ནང་བརྙན་འཕྲིན་བརྒྱུད་ནས་ནང་ཆོས་སློབ་སྦྱོང་བྱེད་པའི་བརྙན་འཕྲིན་ཁང་དྲུག་བདུན་ཞིག་འདུག་དེ་དག་གི་ནང་དུ་ནང་ཆོས་ངོ་སྤྲོད་དང་ཞལ་འདོན་གསུང་སྟངས་ཆོ་ག་ཕྱག་ལེན་མང་ཚོགས་ལ་ཕྱག་འཚལ་སྟངས་དང་མཆོད་པ་འབུལ་སྟངས་རྒྱུན་པར་དགེ་བཅུ་ཉམས་ལེན་བྱེད་སྟངས་སྒོམ་རྒྱག་སྟངས་ཤ་མེད་ཁ་ལག་བཟོ་སྟངས་སོགས་སློབ་ཁྲིད་གནང་གི་འདུག་པས་དགོན་པའི་ངོས་ནས་མང་ཚོགས་ལ་ཆོས་ཀྱི་ལམ་སྟོན་ཆོས་དང་མཐུན་པར་གནང་གི་འདུག་པ་མ་གཏོགས་དགོན་པ་སྟོབས་འབྱོར་ཆེན་པོ་ཡིན་ཟེར་ནས་ཚོང་གི་ཁེ་བཟང་ལེན་པ་སོགས་གང་བྱུང་མང་བྱུང་བྱེད་མཁན་མེད། དགོན་པ་མང་ཆེ་བ་བོད་བརྒྱུད་ནང་བསྟན་དང་འབྲེལ་བ་ཤིན་ཏུ་བཟང་པོ་རེད། རྒྱ་ཡིག་རྙིང་པའི་ནང་ཡོད་པའི་བཀའ་འགྱུར་རྒྱ་ཡིག་གསར་པའི་ཐོག་ཕབ་བསྒྱུར་བྱས་དང་བྱེད་བཞིན་འདུག་ལ། བོད་བརྒྱུད་ནང་བསྟན་གྱི་ཆོས་བརྒྱུད་རིས་མེད་ཀྱི་ཞལ་འདོན་ཤིན་ཏུ་མང་པོ་བོད་ཀྱི་སྐད་གདངས་ལྟར་རྒྱ་ཡིག་ཐོག་བྲིས་ཏེ་འདོན་ཐུབ་པའི་དེབ་ཤིན་ཏུ་མང་པོ་བླུ་ཡོན་ཞུ་རྒྱུ་འདུག་དེ་བཞིན་དུ་ཐེ་ཝན་ནང་བོད་བརྒྱུད་ནང་བསྟན་དང་འབྲེལ་བའི་མཆོད་རྫས་དང་མཆོད་ཆས་ཀྱི་རིགས་བླུ་ཡོན་ཞུ་སའི་ཚོང་ཁང་ཆེན་པོ་དང་གྲངས་མང་པོ་འདུག་གནས་སྟངས་འདི་ལ་བལྟས་ན་ཐེ་ཝན་དུ་བོད་བརྒྱུད་ནང་བསྟན་དར་ཁྱབ་ཤིན་ཏུ་ཆེན་པོ་ཡོད་པ་རང་བཞིན་གྱིས་ཤེས་ཐུབ། དེང་དུས་ཀྱི་ན་གཞོན་ཕོ་མོ་ཚོ་ཡིན་ན་ཡང་གོན་པ་གྱོན་ལུགས་དང་མགོ་ལ་སྐྲ་འཇོག་སྟངས་ཀྱིས་མཚོན་པའི་རྒྱུན་གྱི་འགྲོ་སྟངས་འདུག་སྟངས་ཡོངས་རྫོགས་ཚུལ་དང་མཐུན་པ་ཞིག་མ་གཏོགས་གོན་པ་དང་ཆ་ལུགས་ཡ་མ་གཟུགས་བྱེད་མཁན་ཤིན་ཏུ་དཀོན་པོ་རེད། ལུང་པ་དེའི་ནང་གི་ཡར་རྒྱས་ཀྱི་བྱ་སྤྱོད་མང་ཆེ་བ་ཉི་ཧོང་ནས་དར་ཡོང་བ་ཞིག་ཡིན་པས་ཉི་ཧོང་གི་མིའི་སྤྱོད་ལམ་དང་གོམས་གཤིས་ལ་རྒྱ་ནག་གི་རིག་གཞུང་རྙིང་པ་དང་ཉི་ཧོང་གི་རིག་གཞུང་གཉིས་ཀའི་ལེགས་ཆ་འདྲེས་ནས་ཡོད་པའི་མཐོང་ཚུལ་ཞིག་བྱུང། ཁྲོམ་ནས་ཅ་ལག་ཉོ་བའི་སྐབས་ངག་འཇམ་པོ་དང་གུས་ཞབས་བསྟན་པའི་ཐོག་ནས་བཙོང་བ་དང། དངུལ་ལྷག་ཕྱིར་སྤྲོད་པའི་སྐབས་སུ་ཡང་མི་ཆེ་ཆུང་ཀུན་ལ་ལག་པ་གཉིས་ཀས་གུས་ཞབས་དང་བཅས་པས་ཕྱིར་སྤྲོད་པའི་གོམས་གཤིས་བཟང་པོ་ཞིག་དར་འདུག་དེང་སང་རྒྱ་ནག་སྐམ་ས་ནས་ཐེ་ཝན་ནང་དུ་ཡུལ་སྐོར་སྤྲོ་འཆམ་ལ་ཡོང་མཁན་ཤིན་ཏུ་མང་བས་ས་ཁྱོན་དང་མི་འབོར་གཉིས། ཆ་མ་སྙོམས་པའི་དཀའ་ངལ་ཞིག་ཡོང་གི་ཡོད་ཚོད་རེད་ལ་རྒྱ་ནག་སྐམ་སའི་མི་དམངས་ཀྱི་ཤུགས་རྐྱེན་དབང་གིས་ཐེ་ཝན་གྱི་ཡ་རབས་སྤྱོད་བཟང་ལ་རིམ་གྱིས་ཉམས་ཆག་འགྲོ་སྲིད་སྙམ་པའི་དོགས་པ་བྱེད་མཁན་ཡང་མཐོང་སོང། ཐེ་ཝན་ནང་ཡུལ་སྐོར་སྤྲོ་འཆམ་དུ་འགྲོ་ཡུལ་མཛེས་ལྗོངས་གང་ཙམ་འདུག་པ་དེ་དག་གཙང་མ་དང་གོ་སྒྲིག་ཡག་པོ་ཡོད་པ་ཤ་སྟག་རེད། བཟའ་བཏུང་གི་དབང་དུ་བྱས་ན་ཡང་བོད་པ་ཞིག་ལ་དགོས་པའི་བཟའ་བཏུང་ཡོངས་རྫོགས་རག་ཐུབ་པ་མ་ཟད། བྲོ་རྫས་དང་རྒྱུ་ཆ་སོགས་ཀྱང་བོད་མིའི་བཟའ་བཏུང་དང་འདྲ་མཚུངས་ལྟ་བུ་རེད། ཐའེ་ཝན་མི་མང་རྣམས་ཟས་རིགས་ལ་ཤིན་ཏུ་དོ་སྣང་ཆེན་པོ་ཡོད་མཁན་ཞིག་ཡིན་པས་ཟ་ཁང་ཤིན་ཏུ་མང་པོ་ཡོད་ལ་ཟ་ཁང་ནང་དུ་ཟ་མ་བཟའ་མཁན་ཡང་ཤིན་ཏུ་མང་པོ་རེད། ད་དུང་གཟུགས་མཐོང་བརྙན་འཕྲིན་གྱི་ལེ་ཚན་ནང་དུ་ཟས་རིགས་གསར་པ་བཟོ་སྟངས་ཀྱི་སློབ་ཁྲིད་ཉིན་ལྟར་བྱེད་ཀྱི་འདུག་ཐེ་ཝན་ནང་གནས་སྐོར་དང་ལྟ་སྐོར་ལ་འགྲོ་མཁན་ཤིན་ཏུ་མང་པོ་ཡོད་ཀྱང་མང་ཆེ་བ་རྒྱ་རིགས་ཡིན་པ་མ་གཏོགས་ཕྱི་རྒྱལ་གྱི་མི་རིགས་ཤིན་ཏུ་ཉུང་ཉུང་རེད། འོན་ཀྱང་ཐེ་ཝན་གྱི་མིའི་ནང་སོ་སོའི་ལུང་པ་དེ་མཛེས་སྡུག་ལྡན་པ་དང་སྐྱིད་ཉམས་དོད་པོ་ཡིན་པའི་ངོས་འཛིན་བྱེད་མཁན་དེ་ཙམ་མང་པོ་ཨེ་ཡོད་མི་ཤེས། དེང་སང་ཤར་ནུབ་ཀྱི་ལུང་པ་གང་སར་སྨན་གྱི་རིགས་དང་བཟའ་བཏུང་གི་རིགས་གྱོན་ཆས་དང་དངོས་ཆས་རིགས་སྣ་ཚོགས་རྫུན་མ་ཐོན་ཏེ་གཞུང་དང་མང་ཚོགས་གཉིས་ཀར་དཀའ་ངལ་ཆེན་པོ་ཡོང་གི་ཡོད་ན་ཡང་ཐའེ་ཝན་དུ་འབྲེལ་ཡོད་ལས་ཁུངས་ནས་དེའི་ཐོག་སྟངས་འཛིན་དོ་དམ་ཤིན་ཏུ་ནན་པོ་བྱེད་ཀྱི་ཡོད་སྟབས། སྨན་དང་ཚོང་རྫས་རྫུན་མའི་རིགས། ཁྲོམ་རར་འགྲོ་རྒྱུ་མེད་པའི་མཐོང་ཚུལ་བྱུང། དཔེར་ན་སྨན་ཞིག་ཉོ་དགོས་བྱུང་བ་ཡིན་ན་ཡང་སྡེབ་གཅིག་ལ་ཟླ་བ་དྲུག་ལས་ལྷག་པའི་སྨན་ཉོ་མི་ཆོག་པ་དང། དེ་ཡང་སྨན་པའི་ཆོག་མཆན་ཡིག་ཆ་མེད་ན་སྨན་ཉོ་ཚོང་བྱེད་ཆོག་གི་མི་འདུག་ཐེ་ཝན་དང་བཙན་བྱོལ་བོད་གཞུང་བར་གྱི་འབྲེལ་བ་ཇེ་བཟང་དུ་ཕྱིན་པ་དང་མཉམ་དུ་ཐེ་ཝན་གྱི་མི་དམངས་བཞུགས་སྒར་དྷ་རམ་ས་ལར་ཡོང་མཁན་ཇེ་མང་དུ་གྱུར་ཏེ་བར་ལམ་ནས་ལོ་འཆར་ཅན་ལ་ཐེ་ཝན་གྱི་ཆོས་ཞུ་བ་ཤིན་ཏུ་མང་པོ་རྒྱ་གར་དུ་ཡོང་གི་ཡོད་ལ། བོད་ཀྱི་བླ་མ་དང་དགེ་བཤེས། མང་ཚོགས་དཀྱུས་མ་བཅས་ཐའེ་ཝན་དུ་འགྲོ་སྐྱོད་བྱེད་མཁན་མང་པོ་ཡོད། ཉེ་བའི་ལོ་ཤས་རིང། ང་ལོ་ལྟར་ཐའེ་ཝན་ལ་སྨན་ཁང་དུ་བརྟག་དཔྱད་བྱེད་པར་འགྲོ་གི་ཡོད། ཐའེ་པེ་གྲོང་ཁྱེར་དུ་འདུ་འཛིའི་འཁྲུག་ཆ་ཆེ་བའི་ཁང་བརྩེགས་བརྒྱ་དང་གཅིག་ཅན་ཡོད་ས་འདིར་རྒྱ་ནག་སྐམ་ས་ཆེན་པོ་ནས་ཡོང་བའི་ཡུལ་སྐོར་བ་ཤིན་ཏུ་མང་པོ་ལྟ་སྐོར་དུ་ཡོང་གི་འདུག་ས་གནས་འདིར་ཆོས་འཁོར་སྒོམ་སྒྲུབ་ཚོགས་པའི་རྗེས་འཇུག་པ་ཚོས་རྟག་ཏུ་རྒྱ་ནག་ལ་ངོ་རྒོལ་བྱེད་ཀྱི་འདུག་རྒྱ་ནག་སྐམ་ས་ཆེན་པོའི་ཡུལ་སྐོར་བ་ནང་པ་ཡིན་ཟེར་མཁན་ཚོས་ང་ཚོ་གྲྭ་པ་ལ་རྣམ་འགྱུར་གང་ལེགས་སྟོན་གྱི་འདུག་རྒྱ་མི་རིགས་ཀྱི་ཆེད་དུ་ཡིན་ན་ཡང་འདྲ་བོད་མི་རིགས་ཀྱི་ཁེ་ཕན་དང། བོད་མི་རིགས་ཀྱི་ཁེ་ཕན་དང་བདེ་རྩའི་ཆེད་དུ་ཡིན་ན་ཡང་འདྲ། བོད་རྒྱ་མི་མང་དཀྱུས་མའི་བར་རྣམ་རྟོག་གཙང་སེལ་བྱ་རྒྱུ་ནི་ཧ་ཅང་གལ་ཆེན་པོ་ཡིན་ལ། ཕྱོགས་གཉིས་ཀ་ནས་དེའི་ཐོག་འབད་བརྩོན་བྱེད་དགོས་པ་ཞིག་ཡིན། གསན་མཁན་རྣམ་པ་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་དཔེ་དེབ་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། གཉིས་པ། ནང་ཆོས་དང་ཆབ་སྲིད། ནང་པའི་ཆོས་ལུགས་ཀྱི་ཐོག་ནས་བཤད་ན་བླ་མ་དང་གྲྭ་པ་ཙམ་མ་ཟད། མི་སུ་འདྲ་ཞིག་གིས་མི་ཞིག་བསད་ཚེ་དེས་མི་སྲོག་བཅད་པའི་སྡིག་པ་བསགས་པ་ཡིན་ལ། སྡིག་པ་དེའི་འབྲས་བུ་ངན་པ་དེ་ངེས་པར་དུ་མི་གསོད་མཁན་རང་གིས་མྱོང་དགོས་ཀྱི་ཡོད། ཡིན་ན་ཡང་གནས་སྟངས་མང་པོའི་འོག་ཏུ་ཆོས་པ་ཞིག་ཡིན་ན་ཡང་ཕ་རོལ་པ་མང་པོ་ཞིག་གི་ཕན་བདེ་དང་ཁེ་ཕན་གྱི་ཆེད་དུ་རང་ངོས་ནས་བློས་གཏོང་ཆེན་པོ་བྱེད་དགོས་པའི་སྐབས་མང་པོ་ཡོང་གི་ཡོད། དཔེར་ན་རླངས་འཁོར་ཁ་ལོ་པ་ཞིག་གིས་རླངས་འཁོར་ནང་དུ་མི་བརྒྱ་བཞག་ནས་གཡང་ཁར་མཆོང་བའི་ཆེད་དུ་འགྲོ་གི་ཡོད་པའི་དབང་དུ་བྱས་ན་མི་བརྒྱ་པོ་དེ་སྐྱོབ་པའི་ཆེད་དང་རླངས་འཁོར་ཁ་ལོ་པ་སྡིག་པ་ཆེན་པོ་དེ་ལས་ཐར་བའི་ཆེད་རླངས་འཁོར་ཁ་ལོ་པ་མི་གཅིག་པོ་དེ་གསོད་དགོས་པའི་གནས་ཚུལ་ལྟ་བུ་ཡང་ཡོང་གི་ཡོད། མི་བརྒྱའི་ཚེ་སྲོག་སྐྱོབ་པའི་ཆེད་དུ་མི་གཅིག་བསད་པའི་སྡིག་པ་རང་གིས་འཁུར་རྒྱུའི་སྤོབས་པ་ངེས་པར་དུ་ཡོང་དགོས་པ་ཞིག་ཡིན། རང་ལ་དེ་འདྲའི་སྤོབས་པ་ཆེན་པོ་ཡོད་ན་སྒྲུབ་དགོས་པ་དང་སྒྲུབ་ཐུབ་པའི་བྱ་བ་མང་པོ་ཡོད། དཔེར་ན། དེང་སང་བོད་ནང་དུ་འབྱུང་བཞིན་པའི་རང་ལུས་མེ་སྲེག་གཏོང་མཁན་ཡོངས་རྫོགས་ཀྱིས་འཚེ་བ་མེད་པ་དང་མི་རིགས་ཤིག་དང་མི་མང་པོ་ཞིག་གི་བདེ་སྐྱིད་དང་ཁེ་ཕན་གྱི་ཆེད་དུ་རང་གི་ཁེ་ཕན་དང་རང་གི་བདེ་སྐྱིད་བློས་གཏོང་གི་ཡོད་པ་ལྟ་བུ་ཡིན། དེང་སང་བོད་ནང་རང་ལུས་མེ་བསྲེགས་ཀྱི་དོན་རྐྱེན་གཅིག་འཕྲོར་གཅིག་མཐུད་ནས་ཡོང་གི་ཡོད་ཀྱང་ང་ཚོར་མེ་བསྲེགས་མ་གཏོང་ཞེས་བསླབ་བྱ་བརྒྱབ་ཐུབ་པའི་སྤོབས་པ་དང་ཆ་རྐྱེན་ཞིག་གཏན་ནས་མེད། གལ་སྲིད་ཁོང་ཚོར་མེ་བསྲེགས་མ་གཏོང་ཟེར་ནས་བཤད་དགོས་ཀྱི་ཡོད་ན་ཁྱེད་ཚོས་རང་ལུས་མེ་བསྲེགས་མ་གཏོང་དང་ང་ཚོའི་ངོས་ནས་ཐབས་ཤེས་དེ་འདྲ་ཞིག་བྱེད་ཀྱི་ཡིན་ཞེས་དཀའ་ངལ་སེལ་བའི་ཐབས་ཤེས་གཞན་པ་ཞིག་བྱེད་ཐུབ་པ་དགོས་ཀྱི་ཡོད། ཁོང་ཚོས་རང་ལུས་མེར་སྲེག་བཏང་བའི་སྐབས་སུ་ང་ཚོར་སྐྱོ་སྣང་དང་སྡུག་བསྔལ་ཤིན་ཏུ་ཆེན་པོ་ཡོང་གི་ཡོད་ཀྱང་དེ་ནི་སེམས་ནང་གི་ཚོར་བ་ཙམ་རེད་མ་གཏོགས་ང་ཚོའི་ཚོར་བ་འདི་ཙམ་གྱིས་ཁོང་ཚོ་ལ་རང་ལུས་མེར་སྲེག་མ་གཏོང་ཞེས་བཤད་ཐུབ་པའི་ཆ་རྐྱེན་གཏན་ནས་འདང་གི་མེད། དཔེར་ན་གནས་ཚུལ་ཆུང་ཆུང་ཞིག་གི་ཐོག་ནས་བཤད་ན། རྒྱ་ནག་གཞུང་གིས་རྒྱལ་བ་རིན་པོ་ཆེའི་སྐུ་པར་དགོན་པའི་ལྷ་ཁང་དང། མང་ཚོགས་ཀྱི་མཆོད་གནས་སུ་རང་དབང་གི་ཐོག་ནས་སྒྲིག་གཤོམ་བྱེད་དུ་འཇུག་པ་ལྟ་བུའི་སྲིད་ཇུས་ལ་འགྱུར་བ་ཞིག་བཏང་ཡོད་ཚེ། ང་ཚོས་འདི་ལྟ་བུའི་ཐོག་ནས་ཀྱང་བོད་ནང་གི་མང་ཚོགས་དང་རང་ལུས་མེ་བསྲེགས་གཏོང་མཁན་ཚོ་ལ་བཤད་ཐུབ་པའི་གོ་སྐབས་ཤིག་ཡོང་གི་ཡོད། ཁྱེད་ཚོས་རང་ལུས་མེ་བསྲེགས་མི་གཏང་བར་བཟོད་བསྲན་གནང་དང། རྒྱ་ནག་གཞུང་གི་བྱེད་སྟངས་ལ་རིམ་པས་བཟང་ཕྱོགས་ཀྱི་འགྱུར་བ་ཡོང་གི་འདུག་གནས་ཚུལ་འདི་དང་འདིའི་ཐོག་ནས་འགྱུར་བ་ཡོང་གི་འདུག་ཅེས་བཤད་ཐུབ་པ་ཞིག་ཀྱང་ཡོད། རྒྱ་ནག་གཞུང་གི་ངོས་ནས་དུས་ད་ལྟའི་བར་དུ་བཟང་ཕྱོགས་ཀྱི་འགྱུར་བ་གཏན་ནས་གཏོང་གི་མེད་པ་མ་ཟད་བར་ལམ་ནས་གནས་ཚུལ་ཇེ་སྡུག་ཏུ་བཏང་སྟེ་མི་ཞིག་གིས་ངོ་རྒོལ་བྱས་ཚེ་བུའི་ཉེས་པ་དེ་ཕ་མ་དང་ནང་མིའི་ཐོག་འགེལ་བ་དང་དགོན་པ་དང་སྡེ་པ་རུ་ཤོག་གི་ཐོག་ཏུ་འགེལ་བ་སོགས་ཀྱི་ཁྲིམས་མེད་ལུགས་མེད་ཀྱི་བྱ་སྤྱོད་སྣ་ཚོགས་བཙན་གྱིས་སྤེལ་བཞིན་ཡོད། འདི་ནི་རྒྱལ་སྤྱིའི་ཁྲིམས་ལུགས་ཀྱི་འགྲོ་སྟངས་དང་མཐུན་གྱི་ཡོད་པ་མ་རེད་ལ། རྒྱ་ནག་གཞུང་རང་རང་ཉིད་ཀྱིས་བཟོས་པའི་ཁྲིམས་ཀྱི་འགྲོ་སྟངས་དང་ཡང་མཐུན་པ་ཞིག་གཏན་ནས་མིན། རྒྱ་ནག་གཞུང་གི་ད་ལྟའི་བྱེད་སྟངས་འདི་ལ་བལྟས་ན་བོད་ཀྱི་དགོན་པ་ཁག་ནུས་མེད་དང་རྩ་མེད་དུ་གྱུར་བ་ཡིན་ན་བོད་ཀྱི་གནད་དོན་དང་དེ་འབྲེལ་གྱི་གནད་དོན་ཡོངས་རྫོགས་རང་བཞིན་གྱིས་རྩ་ཡལ་དུ་འགྲོ་རྒྱུ་དང། བོད་ཀྱི་དགོན་པ་ཁག་རྩ་སྟོང་དུ་སོང་བ་ཡིན་ན་བོད་ཀྱི་དཀའ་རྙོག་ཟེར་བའི་གནད་དོན་ཞིག་འབྱུང་རྒྱུ་མིན་པའི་ངོས་འཛིན་བྱེད་ཀྱི་ཡོད་པར་བརྟེན། བོད་ཀྱི་དགོན་པ་ཁག་ལ་ལྟ་སྟངས་ཤིན་ཏུ་ངན་པ་ཞིག་བཟུང་སྟེ་དགོན་པ་ཁག་གི་ཐོག་ཧ་ཅང་གདུག་རྩུབ་ཆེ་བའི་སྲིད་བྱུས་ལག་བསྟར་བྱེད་ཀྱི་ཡོད། ད་དུང་རྒྱ་ནག་གཞུང་གི་དཔོན་པོ་ཚོས་རྒྱ་མིའི་དགོན་པ་དང་བོད་ནང་གི་བོད་མིའི་དགོན་པ་གཉིས་ཀྱི་གནས་སྟངས་གཅིག་པ་ཡིན་པ་ཞིག་ཏུ་ངོས་འཛིན་བྱེད་ཀྱི་ཡོད། ངའི་བསམ་པར། རྒྱ་བོད་ཀྱི་དགོན་པ་གཉིས་ཀྱི་གནས་སྟངས་འདྲ་མཚུངས་ཤིག་གཏན་ནས་མེད། རྒྱ་ནག་ནང་གི་རྩ་ཆེའི་དགོན་པ་མང་ཆེ་བའི་ནང་གྲྭ་པའི་ལས་ཀ་ནི་ལྟ་སྐོར་བར་སྣེ་ལེན་བྱེད་རྒྱུ་དང་ཞལ་འདོན་གསུང་རྒྱུ་མཆོད་འབུལ་ཞུ་རྒྱུ་དེ་ཙམ་གྲྭ་པའི་ལས་འགན་ཡིན་དུས་དགོན་པའི་ནང་གྲྭ་པ་མང་པོ་ཡོད་དགོས་པའི་རྒྱུ་མཚན་མེད་པར་བདེན་པ་ཡིན། འོན་ཀྱང་བོད་ཀྱི་དགོན་པའི་ནང་གི་གྲྭ་པའི་ལས་འགན་ནི་འདི་ཙམ་ཞིག་གཏན་ནས་མ་རེད། ནང་པ་སངས་རྒྱས་པའི་གཞུང་ཆེན་པོ་ཁག་ལ་ལོ་མང་རིང་སློབ་སྦྱོང་གཏིང་ཟབ་པོ་བྱས་ཏེ་བསྟན་པ་བཤད་སྒྲུབ་གཉིས་ཀྱི་སྒོ་ནས་འཛིན་སྐྱོང་སྤེལ་གསུམ་བྱ་དགོས་པའི་འགན་གཙོ་བོ་འཁྱེར་དགོས་ཀྱི་ཡོད། ཁ་གསལ་པོ་བྱས་ནས་བཤད་ན་བོད་ཀྱི་དགོན་པ་མང་ཆེ་བ་ནི་ནང་ཆོས་ཞིབ་འཇུག་དང་སློབ་སྦྱོང་བྱེད་སའི་སློབ་གྲྭ་ཆེན་མོ་ཤ་སྟག་རེད། སློབ་གྲྭ་ཆེན་མོའི་ནང་དུ་སློབ་མ་ཅི་ཙམ་མང་བ་ཡོད་པ་དེའི་ཚོད་ཀྱིས་སློབ་སྦྱོང་ཐོག་གྲུབ་འབྲས་ཡག་པོ་ཡོང་གི་ཡོད་པ་ནང་བཞིན་བོད་ཀྱི་དགོན་པ་ཁག་གི་ནང་དུ་དགེ་འདུན་པ་གང་མང་མང་ཡོད་ན་གཞི་ནས་དགོན་པ་དེ་བསྟན་པ་འཛིན་སྐྱོང་བྱེད་ནུས་པའི་དགོན་པ་མཚན་ལྡན་ཞིག་ཏུ་འགྱུར་གྱི་ཡོད། གསུམ་པ། མ་འོངས་བོད་རྒྱ་འབྲེལ་ལམ་གྱི་བསམ་གཞི། དེང་སང་བོད་རྒྱའི་འབྲེལ་ལམ་ལ་ཕན་གནོད་ཆེ་ཆུང་གི་རྒྱུ་རྐྱེན་གཙོ་བོ་ནི། རྒྱ་ནག་གཞུང་གིས་བོད་དོན་གྱི་གནད་དོན་ཐོག་སྲིད་བྱུས་གཏན་འབེབས་ཐག་གཅོད་བྱེད་སྟངས་ལ་ཐུག་ཡོད། རྒྱ་ནག་གཞུང་གིས་བོད་ལ་རོགས་སྐྱོར་བྱེད་པའི་སྐབས་ཀྱི་ཀུན་སློང་ནི་ལྷག་བསམ་རྣམ་དག་གིས་ས་གནས་མི་དམངས་ཀྱི་བདེ་རྩར་ཕན་འདོགས་པའི་བློ་བཅོས་མ་མ་ཡིན་པ་ཞིག་ཡོད་དགོས་པ་ལས་དབང་སྒྱུར་དང་བཙན་གནོན་བྱེད་འདོད་ཀྱི་དམིགས་ཡུལ་ངན་པ་ཞིག་སེམས་ལ་འཆང་མི་འོས་ཀྱང། ད་ལྟའི་གནས་སྟངས་ནི་རྒྱ་ནག་གཞུང་གིས་བོད་ལ་རོགས་སྐྱོར་དང་འཛུགས་སྐྲུན་གང་འདྲ་ཞིག་བྱས་པ་ཡིན་ན་ཡང་བོད་དང་བོད་མི་རིགས་ཀྱི་ཐོག་དབང་སྒྱུར་བྱེད་ཐབས་ཀྱི་ལྐོག་གཡོའི་སྲིད་ཇུས་འཆར་གཞི་ཁོ་ནའི་འོག་ནས་བྱེད་ཀྱི་ཡོད་སྟབས་བོད་མི་རྣམས་ཀྱིས་རྒྱ་ནག་གཞུང་ལ་དགའ་མོས་དང་ཡིད་ཆེས་གཏན་ནས་བྱེད་ཐུབ་ཀྱི་མེད། རྒྱ་ནག་ནང་ཆུ་ལོག་འབྱུང་སྐབས་གཞི་ནས་བོད་ཀྱི་ཁོར་ཡུག་སྲུང་སྐྱོབ་ཡིན་ཟེར་ནས་བོད་མིའི་ཞིང་ཁ་ལ་ཤིང་ནགས་འདེབས་འཛུགས་བྱས་ཏེ་ཞིང་ས་དང་འབྲོག་ས་བཙན་འཕྲོག་གིས་འབྲོག་པ་དང་ཞིང་པར་དཀའ་ངལ་སྤྲོད་ཀྱི་ཡོད། རོགས་སྐྱོར་ཡིན་ཟེར་ནས་བོད་མི་ཚོར་བརྙན་འཕྲིན་འཕྲུལ་ཆས་སྤྲོད་ཀྱི་ཡོད་ཀྱང་འདི་ནི་དེང་སང་ཁྲོམ་ར་ལ་མི་འགྲོ་བའི་ཚོང་ཟོག་བེད་མེད་དུ་གྱུར་ཟིན་པའི་འཕྲུལ་ཆས་འདི་རིགས་བོད་མི་ཚོར་སྤྲད་དེ་བོད་ལ་རོགས་སྐྱོར་ཟེར་བའི་འགྲོ་སོང་ཁོངས་སུ་བརྩིས་ནས་རྒྱ་མི་རིགས་ཤིག་ལ་དཔལ་འབྱོར་གྱི་ཕན་ཐོགས་བྱེད་ཀྱི་ཡོད། ད་དུང་བརྙན་འཕྲིན་འཕྲུལ་ཆས་འདི་རིགས་ལ་ཆེད་དམིགས་ཀྱིས་བྱེད་ཐབས་སྤྱད་དེ་རྒྱལ་ཁབ་ཕྱི་ལོགས་ཀྱི་གནས་ཚུལ་ཁག་ཅིག་གཏན་ནས་ལྟ་མི་ཐུབ་པ་བཟོས་ཡོད། གསན་མཁན་རྣམ་པ་ཚོ

ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་སྒྲོལ་མ་ལྷ་མོ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས་ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་ལ། རྒྱལ་སྤྱིའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། རྒྱ་གར་དང་རྒྱ་ནག་གཉིས་བར་ཞི་བའི་གྲོས་མོལ་བྱེད་བཞིན་པའི་སྐབས་ལ་ཡང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་མཐའ་མཚམས་ཁག་ལ་ཡུལ་གྲུ་གཉིས་ཀྱི་མཐའ་སྲུང་དམག་མིའི་བར་གདོང་ཐུག་ཐེངས་མ་གཉིས་བྱུང་ཡོད་པ། རྒྱ་གར་གྱི་དམག་མིར་དཔའ་ངར་གྱི་གཟེངས་རྟགས་གནང་བའི་ཆེ་བསྟོད་ཞུས་པའི་ཡིག་ཆའི་ནང་གསལ་ཡོད་པའི་གནས་ཚུལ་འདུག། ཡང་རྒྱ་ནག་གི་སྲིད་བློན་ལི་ཆང་ཁ་སང་གཟའ་མིག་དམར་ཉིན་ཨའེར་ལན་ནང་སླེབས་ནས་ཡུལ་དེའི་དཔོན་རིགས་རྣམས་དང་ཡུ་རོབ་མཐུན་ཚོགས་དང་རྒྱ་ནག་གི་འབྲེལ་ལམ། རྒྱལ་སྤྱིའི་གནད་དོན་སོགས་ཀྱི་ཐོག་གྲོས་མོལ་བྱེད་འཆར་འདུག། ཡང་རྒྱ་ནག་ནང་ཕྲུ་གུའི་སྐྱེས་ཚད་ཀྱི་གྲངས་འབོར་སྔ་ལོ་ཡང་ཇེ་ཉུང་དུ་ཕྱིན་པ་དང་ཏོག་དབྱིབས་ནད་ཡམས་ཁྱབ་གདལ་སྐབས་ཕྱི་ལ་ཐོན་མི་ཆོག་པ་སོགས་ཀྱི་དམ་བསྒྲགས་ཤུགས་ཆེ་བྱས་པའི་རྐྱེན་གྱིས་མི་མང་པོ་འཆི་རྐྱེན་བྱུང་བར་བརྟེན་ནས་རྒྱ་ནག་གི་མི་འབོར་ལོ་གཉིས་བསྟུད་མར་མར་ཟགས་ནས་ཕུགས་རྒྱང་རིང་པོར་ཡུལ་དེའི་དཔལ་འབྱོར་ཡར་རྒྱས་ལ་ཉེན་ཕྱོགས་ཀྱི་དོ་ཕོག་འགྲོ་ཉེན་ཡོད་པའི་གནས་ཚུལ་འདུག།